ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་ཟབ་མོ་སྒྲུབ་ཐབས་སུ་ང་ཚོས་བགྲོ་གླེང་དང་ལྷན་ཚོགས་ཡང་ཡང་འཚོགས་པ་བརྒྱུད་འཛམ་གླིང་དཀའ་ངལ་ཁག་ལ་ཐུན་མོང་ཐོག་ནས་གདོང་ལེན་བྱ་རྒྱུའི་སྐོར་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་མཇུག་སྒྲིལ་བ་དང་བསྟུན་ནས་གྲོས་ཆོད་བཞག་གནང་ཡོད་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་གྱི་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ཁུལ་དུ་བུད་མེད་ཚོའི་བདེ་འཇགས་ཆེད་དུ་བུད་མེད་ཀྱི་སྡོད་ཁང་ཞེས་པ་ཞིག་གསར་རྒྱག་བྱས་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཉེ་ཆར་རྒྱ་ནག་གཞུང་ནས་རྒྱལ་གཅེས་སློབ་གསོ་ཞེས་པའི་ཁྲིམས་གཞི་གསར་གཏོད་བྱས་པའི་གནད་དོན་ཐད་ལ་ཉི་ཧོང་དང་ཤར་ཨེ་ཤི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་སུ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་ལེ་ཚན་ནང་བོད་མི་རྣམས་ཀྱིས་སྒོར་གཞས་བརྒྱུད་ནས་བོད་མི་རིགས་ཀྱི་རིག་གཞུང་དང་གོམས་སྲོལ་རྒྱུན་འཛིན་བྱ་ཐབས་དང་དེ་བཞིན་བོད་ཀྱི་རིག་གནས་དང་ཆབ་སྲིད་ལ་རྒྱུས་མངའ་ཡོང་རྒྱུར་ཕན་ཐོགས་ཡོད་པའམ་ཡང་ན་རྣམ་གཡེང་དང་སྤྲོ་སྐྱིད་བྱ་བ་ཞིག་བྱེད་ཀྱི་ཡོད་མེད་སྐོར་ལ Canada ནང་སྒོར་གཞས་སྣེ་ཁྲིད་པ་བོད་རིགས་གཞོན་སྐྱེས་བསོད་ནམས་ཆོས་སྐྱིད་ལགས་དང་རྫ་འཕྲིན་ལགས་ཚེ་དབང་དོན་གྲུབ་ལགས་གསུམ་ལ་བཀའ་འདྲི་ཞུ་བ་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་ཟབ་མོ་སྒྲུབ་ཐབས་སུ་ང་ཚོས་བགྲོ་གླེང་དང་ལྷན་ཚོགས་ཡང་ཡང་འཚོགས་པ་བརྒྱུད་འཛམ་གླིང་གི་དཀའ་ངལ་ཁག་ལ་ཐུན་མོང་ཐོག་ནས་གདོང་ལེན་བྱ་རྒྱུ་ཡིན་པའི་སྐོར་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་མཇུག་སྒྲིལ་བྱུང་བ་དང་བསྟུན་ནས་གྲོས་ཆོད་བཞག་གནང་པའི་སྐོར་ལ་གནས་མཆོག་རྡོ་རྗེ་གདན་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ནས་ཉིས་རྩ་གཉིས་བར་ཉིན་གསུམ་གྱི་རིང། གནས་མཆོག་རྡོ་རྗེ་གདན་མ་ཧཱ་བོ་དྷིའི་རིག་གཞུང་བསྟི་གནས་ཁང་གི་ནང་དུ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་འཚོགས་གནང་བ་དེ་འདི་ཚེས་ཉིས་རྩ་གཉིས་ཉིན་གྱི་ཕྱི་དྲོ་མཇུག་སྒྲིལ་བྱུང་བ་དང་བསྟུན་ནས་ལྷན་ཚོགས་གོ་སྒྲིག་ཚོགས་ཆུང་གི་གཙོ་འགན་བཞེས་མཁན་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་བཀའ་ཟུར་བསྟན་པ་ཚེ་རིང་ལགས་ཀྱིས་གྲོས་ཆོད་དེ་སྒྲོག་སྦྱང་གནང་བའི་ནང། In line with the aspirations of His Holiness the Dalai Lama, དེའི་ནང་གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་ཟབ་མོ་སྒྲུབ་ཐབས་སུ་ང་ཚོས་རིག་གཞུང་འདྲ་མིན་གྱི་དགོན་སྡེ་ཁག་གི་དགེ་འདུན་པའི་བར་ཤེས་ཡོན་དང་ཉམས་མྱོང་བརྗེ་ལེན་བྱ་ཆེད་བགྲོ་གླེང་དང་ལྷན་ཚོགས་ཡང་ཡང་སྐོང་ཚོགས་གནང་བ་བརྒྱུད། ཐུན་མོང་གི་ཐོག་ནས་འཛམ་གླིང་གི་དཀའ་ངལ་ཁག་ལ་གདོང་ལེན་བྱ་རྒྱུ་ཡིན་པ་སོགས་ཀྱི་སྐོར། གྲོས་ཆོད་དེའི་ནང་འཁོད་ཡོད་པ་རེད་ལ།

འདུས་ཆེ་ཤོས་ཀྱི་ཚོགས་འདུ་ཅིག་ཆགས་ཀྱི་མེད་འགྲོ་བསམ་འདུག་དེ་འདྲའི་ཚོགས་འདུ་ཅིག་བྱས་ནས་ཨན་ཚོགས་འདུ་འདིའི་ཐོག་ལ་ད་ཕར་ཚུར་དགོངས་ཚུལ་བརྗེ་ལེན་ལྟ་གྲུབ་བརྗེ་ལེན་ཨན་ལྟ་གྲུབ་བརྗེ་ལེན་གྱི་ཐོག་ནས་ཨན་ད་གཙོ་བོ་གི་ནང་པ་སངས་རྒྱས་ཀྱི་ལྟ་བའི་སྙིང་པོ་དེ་ཨན་གཞན་ཕན་དང།

ཡང་ད་དབུ་ཁྲིད་ཀྱི་སྐུ་ཚབ་དང་ཡང་མེད་ན་སྐུ་ཚབ་ཀྱི་གསུང་འཕྲིན་བྱས་བྱས་གང་ཅི་ཅིག་འཐུས་སྒོ་ཚང་བ་ཞེ་པོ་ཅིག་གི་ཚོགས་འདུ་བྱུང་ན་ཤག་བསམ་ཞིག་ལ་འོང། ཕྱོགས་མཚུངས་ལྷན་ཚོགས་དེ་གཙོ་སྐྱོང་གནང་མཁན་སེར་སྨད་ཟི་ལིང་སྟོང་འཁོར་རིན་པོ་ཆེ་མཆོག་ནས་ཀྱང། ལྷན་ཚོགས་དེའི་དབུ་ཁྲིད་དང་མང་ཚོགས་ནས་དོ་སྣང་ཆེན་པོ་གནང་སྟེ། གང་ཅི་ཚགས་ཚུད་པོ་བྱུང་ཡོད་སྐོར་སོགས་གནང་བྱུང། དགེ་འདུན་དམངས་དང་ཚོགས་བཅར་བ་དེ་གས་དེ་གས་དོ་སྣང་གནང་ཡག་དང་ཧ་ལས་པའི་ཡག་པོ་གནང་གི་འདུག་ཚང་མ་ལོ་དཔེ་དེ་མཉེས་པོ་གནང་གི་འདུག་ཨ་ནི་ག་རེ་ཟེར་དགོས་རེད་ང་ཚོའི་གི་ད་བརྗོད་གཞི་ལ་མ་སོ་ནས་དཔེར་ན་ཆ་བཞག་པ་ཡིན་ན་འདུལ་བའི་གི་ཐོག་ལ་མཐུན་པའི་ཆ་དང་མ་མཐུན་པའི་ཆ་ཨ་དེ་ག་ནང་བཞིན་དུས་རབས་ཉེ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ཡ་ནང་པ་ཡིན་ནའི་འདྲ་སྤྱི་ཡོངས་གི་ཆ་ནས་འཛམ་བུ་གླིང་གི་དཀའ་ངལ་མང་པོ་ཅིག་ལ་ཡ་ང་ཚོ་ནང་ཆོས་ཉམས་ལེན་བྱེད་མཁན་ཚོ་གི་ཨ་ནི་དཀའ་ངལ་དེ་གས་དེ་ལ་གདོང་ལེན་ག་འདྲས་བྱེད་དགོས་གི་ཡོད་མེད་ཐོག་ལ་རེད།

དགེ་འདུན་དམངས་ཙམ་ནས་མ་ཡིན་པ། གང་ནས་ད་དབུ་ཁྲིད་རྣམ་པ་ཚོ་གིས་ཀྱང་དོ་སྣང་ཤུགས་ཆེན་པོ་གནང་གི་ཡོད་པ་དང་དེ་འདྲའི་གི་ཐོག་ནས་ཏན་ཏན་མུ་མཐུད་ནས་འགྲོ་ཐུབ་ཡག་ཅིག་དང་ད་རེས་ཡག་པོ་ད་རེས་དེ་ཡག་པོ་བྱུང་བ་ཙམ་དུ་མ་ཟད་པས་ཏན་ཏན་མུ་མཐུད་ནས་འགྲོ་ཐུབ་ཀྱི་རེད་བསམ་བསམ་གི་ཚོར་བ་དེ་བྱུང། གཞན་ཡང་ལྷན་ཚོགས་དེའི་ནང་ཐའི་ལན་ནས་ཚོགས་ཞུགས་གནང་བའི་དགེ་འདུན་པ། ཅིའི་མིན་ཚུལ་ལགས་ཀྱིས་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་བའི་ཉམས་མྱོང་གསུངས་ཡོད་ལ།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་ར་བའི་ནང་ཆོས་ཁྲིད་དབུ་འཛུགས་མཛད་རྒྱུ་ཡིན་ཞིང། དེ་ནི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་དང་ཚེས་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་ཁྲིད་བཀའ་དྲིན་བསྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་སྔ་དྲོ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་པ་དང། དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་དུས་འཁོར་དབང་ཆེན་གསུང་ཆོས་ར་བའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་ཆོས་འབྲེལ་མཛད་རིམ་སྙིང་བསྡུས་ཤིག་བཀོད་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བསྐྱར་ཞིབ་ཐེངས་བཞི་བཅུ་ཞེ་ལྔ་པ་དེ་ཟླ་བ་རྗེས་མར་གནང་སྐབས་རྒྱ་ནག་ལ་དྲི་རྩད་གནང་རྒྱུའི་བོད་དོན་སྐོར་གྱི་དྲི་བ་ཁག་ད་ལྟ་གྲ་སྒྲིག་གནང་བཞིན་ཡོད་པ་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་འདི་ག་རླུང་འཕྲིན་ཁང་གི་དྲི་བར་ཡིག་ཐོག་ལན་འདེབས་གནང་བའི་ནང་གསུངས་བཞག་འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཉིན་ཤས་གོང་དྲི་བ་ཁག་གསུམ་ཕུལ་བར་ཡིག་ཐོག་ལན་འདེབས་འབྱོར་བའི་ནང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་གདུག་རྩུབ་ཆེ་བའི་ལས་འགུལ་སྤེལ་བཞིན་ཡོད་པའི་དཀའ་ངལ་དེ་ཚོ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་སེལ་ཐབས་གནང་བཞིན་པའི་གྲོས་མོལ་དེའི་རིགས་ལ་ཨ་མི་རི་ཀས་དགའ་བསུ་ཞུ་ཡི་ཡོད་ལ་ཨ་རིའི་ངོས་ནས་རྒྱ་ནག་ཐེ་བའི་རྒྱལ་ཚོགས་ཀྱི་བསྐྱར་ཞིབ་འོག་ཚུད་པའི་རྒྱལ་ཁབ་ཚང་མའི་ནང་གི་འགྲོ་བ་མིའི་གནས་སྟངས་ཐོག་ལ་དོན་དམ་གྱི་དྲི་བ་དང་བསམ་འཆར་འདོན་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཅེས་ཨ་རིའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཞིག་གིས་ལན་འདེབས་གནང་འདུག་དེ་བཞིན་ཨ་མི་རི་ཀས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་འགྲོ་བཞིན་པར་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་བཞིན་ཡོད་པའང་གསུངས་བཞག།

འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་ཕྱི་སྲིད་ལྷན་ཁང་ལ་ཉིན་ཤས་གོང་ཡིག་ཐོག་དྲི་བ་ཁག་ཅིག་ཕུལ་ཡོད་པ་རེད། མགོན་པོ་སྐྱིད་ལགས་གློད་གྲོལ་བཏང་ཡོད་ཀྱང་ལྷ་སར་སྡོད་མི་འཇུག་པར་བླ་བྲང་དུ་ཕྱིར་འབུད་བཏང་རྒྱུའི་ཉེན་ཁ་ཡོད་པ་འབྲེལ་ཡོད་མི་སྣ་ཡིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་གར་དང་བལ་ཡུལ་ནས་བོད་པའི་སློབ་ཕྲུག་འགོ་ཁྲིད་ཟབ་སྦྱོང་དུ་ཞུགས་མཁན་ཚོར་བོད་མིའི་དམངས་གཙོའི་འཕེལ་རིམ་སྐོར་ལ་གསལ་བཤད་གནང་འདུག་དེ་ཡང་བཞུགས་སྒར་རྡ་རམ་ས་ལའི་ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་ཚོགས་པའི་སློབ་ཕྲུག་གི་འགོ་ཁྲིད་ཟབ་སྦྱོང་ཐོག་ལ་མཉམ་ཞུགས་བྱེད་མཁན་སློབ་གྲྭའི་དགེ་རྒན་དང་སློབ་གྲྭའི་འགོ་བྱེད། སློབ་གྲྭའི་རྒན་བདག་ཚོར་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་པ་སངས་ཉིན་ཟབ་སྦྱོང་ཉིན་དང་པོའི་སྐབས་བོད་མི་མང་སྤྱི་འཐུས་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་མིའི་དམངས་གཙོའི་འཕེལ་རིམ་སྐོར་ངོ་སྤྲོད་གནང་ཡོད་པ་དང་སློབ་ཕྲུག་འགོ་ཁྲིད་ཟབ་སྦྱོང་དེ་ནི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཉིས་ནས་ཚེས་ཉི་ཤུ་བདུན་བར་འཚོགས་རྒྱུ་ཡིན་ཞིང་ཟབ་སྦྱོང་དེའི་ཐོག་ལ་རྒྱ་གར་དང་བལ་ཡུལ་ནང་གི་བོད་པའི་སློབ་གྲྭ་ཁག་བཅུ་དྲུག་ནས་དགེ་རྒན་བཅུ་དྲུག་དང་སློབ་གྲྭའི་རྒན་བདག་དང་འགོ་བྱེད་སློབ་ཕྲུག་བཞི་བཅུ་ཞེ་བཞི་མཉམ་ཞུགས་གནང་ཡོད་པ་རེད་འདུག། སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་གིས་དམངས་གཙོའི་ཐ་སྙད་གྲུབ་ཚུལ་དང་བོད་མིའི་དམངས་གཙོའི་གནས་བབ་སྐོར་གསུང་བཤད་གནང་བ་མ་ཟད་དབྱིན་ཇིའི་དམངས་གཙོའི་ལྟ་གྲུབ་ནི་འདྲ་མཉམ་དང་རང་དབང་ཐོབ་ཐང་ཕྱི་གསལ་ནང་གསལ་ཡིན་པའི་སྐོར་སོགས་གསུངས་པ་དང་ཆབས་ཅིག་བཙན་བྱོལ་བོད་མིའི་དམངས་གཙོ་གཙོས་པའི་དེང་གི་དམངས་གཙོར་གདོང་ལེན་ཇི་ལྟར་བྱ་དགོས་ཀྱི་ཡོད་པའི་སྐོར་གཏམ་བཤད་གནང་འདུག་ད་དུང་ཁོང་གིས་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྲོས་ཚོགས་དང།

རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་རྒྱ་ནག་གཞུང་གིས་འདས་པའི་ཉིན་ཕྲག་དགུ་རིང་བཀག་ཉར་རྗེས་གློད་གྲོལ་བཏང་ཡོད་པ་དང་ད་ལྟའི་ཆར་བཀག་ཉར་ཁང་དུ་སློབ་གསོ་ཟེར་བ་ཞིག་བཏང་ཡོད་ཚུལ་ལས་ཁོང་གི་འཕྲོད་བསྟེན་གནས་སྟངས་དང་བཀག་ཉར་ཁང་དུ་རྡུང་རྡེག་བཏང་མིན་སོགས་ཀྱི་ཞིབ་ཕྲའི་གནས་ཚུལ་དམ་བསྒྲགས་རྐྱེན་གྱིས་ཤེས་རྟོགས་ཐུབ་ཀྱི་མེད་པའི་སྐོར་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་ཕྱི་ཚེས་བཅོ་གསུམ་ཉིན་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་གློ་བུར་དུ་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་ཐང་དུ་འཛིན་བཟུང་བྱས་པ་དང། རྗེས་སུ་ཁོང་གཉིས་ལ་སློབ་གསོ་སྤྲོད་དགོས་པའི་སྐོར་བརྗོད་ནས་བཀག་ཉར་བྱས་ཡོད་ཀྱང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་ཡོད་པ་དང་ཡང་འབྲེལ་ཡོད་གཞན་དེས་ད་ལྟའི་ཆར་མགོན་པོ་སྐྱིད་དང་ཆོས་སྐྱོང་གཉིས་ཀྱི་ནང་མི་ཚོས་ཁོང་གཉིས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ལྷ་ས་ནས་སྡོད་མི་བཅུག་པར་བླ་བྲང་དུ་ཕྱིར་འབུད་གཏོང་རྒྱུའི་ཉེན་ཁ་ཞིག་ཡོང་གི་ཡོད་པའི་འཇིགས་སྣང་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ཨ་རིའི་མཁའ་དམག་གི་དམག་སྤྱི Charles Brown མཆོག་དང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་གི་དམག་སྤྱི Liu Zhenli གཉིས་བར་བརྙན་འཕྲིན་བགྲོ་གླེང་བྱུང་སྟེ་རྒྱལ་ཁབ་གཉིས་ཀྱི་དམག་དཔུང་བར་འབྲེལ་བ་བསྐྱར་དུ་འགོ་འཛུགས་གནང་འདུག་དེ་ཡང་ཟླ་བ་བཅུ་གཅིག་པའི་ནང་ཨ་རིའི་ས་གནས San Francisco རུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན Joe Biden མཆོག་གཉིས་ཀྱི་མཇལ་འཕྲད་སྐབས་ཞི་ཅིན་ཕིང་གིས་རྒྱལ་ཁབ་གཉིས་ཀྱི་དམག་དོན་དང་དམག་དོན་བར་འབྲེལ་ལམ་མུ་མཐུད་བྱ་རྒྱུའི་ཁས་ལེན་བྱས་ཏེ་ཟླ་བ་གཅིག་ལྷག་གི་རྗེས་སུ་བྱུང་བ་ཞིག་ཡིན་པ་རེད། བརྙན་འཕྲིན་བགྲོ་གླེང་སྐབས་གནད་དོན་ལྟེ་བ་གཉིས་ནི་ཐའེ་ཝན་དང་ལྷོ་རྒྱ་ནག་རྒྱ་མཚོ་གཉིས་ཡིན་པ་དང་དེ་ཡང་རྒྱལ་ཁབ་གཉིས་བར་གྱི་གཞི་རྩའི་ཁྱད་པར་ཆགས་བསྡད་ཡོད་པ་བཞིན་ལོ་རྗེས་མར་དེ་བས་ཛ་དྲག་ཏུ་འགྱུར་བའི་གནད་དོན་ཞིག་ཡིན་པ་དཔྱད་ཞིབ་པ་ཚོས་དེ་ལྟར་བརྗོད་ཀྱི་ཡོད་པ་རེད་འདུག་རྒྱལ་ཁབ་གཉིས་བར་དོགས་གཞི་དང་གོ་ནོར་མི་ཡོང་བའི་ཆེད་དུ་དམག་དོན་གྱི་འབྲེལ་ལམ་རྒྱ་ཆེར་སླར་གསོ་བྱ་རྒྱུའི་གྲོས་མོལ་བྱུང་ཞིང་ཁས་ལེན་ཡང་གནང་ཡོད་པ་རེད་འདུག། འོན་ཀྱང Charles Brown མཆོག་གིས་རྒྱལ་ཁབ་གཉིས་བར་ཡིད་ཆེས་འཕེར་བ་ཞིག་ཡོང་བར་ད་དུང་འབད་བརྩོན་བྱ་དགོས་ལུགས་བརྗོད་འདུག་རྒྱ་ནག་དམག་དཔུང་གི་དམག་སྤྱི་ལིའུ་ཀྲན་ལི་ནི་ཟླ་བ་བཅུ་གཅིག་པའི་ནང་ལི་ཧྲང་ཧྥུའུ་རྒྱ་ནག་རྒྱལ་སྲུང་བློན་ཆེན་གྱི་གོ་གནས་ནས་གནས་དབྱུང་བཏང་རྗེས་རྒྱལ་སྲུང་བློན་ཆེན་གྱི་གོ་གནས་སུ་ཐོན་པའི་འགྲན་རྩོད་བྱེད་མཁན་གཙོ་བོ་དེ་ཆགས་ཡོད་པ་རེད་འདུག།

རྒྱ་ནག་གཞུང་གིས་ཐེ་ཝན་ནས་ཉའི་ཐོན་སྐྱེད་ཉོ་ཚོང་ནང་འདྲེན་གྱི་ཚོང་ལས་ནི་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དྲུག་པའི་ནང་མཚམས་འཇོག་བྱས་པ་དེ་ནི་རྒྱ་ནག་གཞུང་ཕྱོགས་ནས་ཐེ་ཝན་གྱི་ཉའི་ཐོན་སྐྱེད་ནང་འདྲེན་བྱས་པ་དེའི་ནང་བེད་སྤྱོད་བྱེད་མི་ཆོག་པའི་རྫས་འགྱུར་ཡོད་པ་བཤད་ཡོད་ཀྱང་ཐེ་ཝན་ཕྱོགས་ནས་དེ་ལྟར་ཡོད་པ་ཁས་ལེན་བྱས་མེད་ཅིང་དེ་ནི་རྒྱ་ནག་གཞུང་གིས་ཐེ་ཝན་རྒྱ་ནག་ཆ་ཤས་ས་ཁོངས་ཡིན་པའི་གནད་དོན་གྱི་ཁོང་ཁྲོས་རྐྱེན་པས་རྒྱ་ནག་གཞུང་གིས་ཕྱོགས་ཡོངས་ནས་ཐེ་ཝན་གྱི་བཟའ་བཅའ་རྒྱ་ནག་ནང་ནང་འདྲེན་མཚམས་འཇོག་བྱས་པའི་གྲས་ཡིན་པ་ངོས་འཛིན་གནང་གི་ཡོད་པ་རེད། རྒྱ་ནག་གི་ཐེ་ཝན་ལས་དོན་ཁང་གིས་ཤིན་ཧྭ་གསར་ཤོག་ཐོག་ལ་གསལ་བསྒྲགས་ཤིག་སྤེལ་བའི་ནང་ཐེ་ཝན་གྱི་བཟོ་ཚོང་ལས་ཁང་གི་སྐུ་ཚབ་རྒྱ་ནག་ཏུ་འཚམས་འདྲི་བྱས་ཏེ་གནས་ཚུལ་གསལ་པོ་གསལ་བཤད་བྱས་པར་བརྟེན་ནས་ཐེ་ཝན་གྱི་ཉའི་ཐོན་སྐྱེད་ཚོང་ལས་ཁང་ཚོས་རྒྱ་ནག་ཏུ་ཉའི་ཐོན་སྐྱེད་ཕྱིར་ཚོང་གི་ཚོང་གི་ལས་དོན་སླར་གསོ་བྱ་རྒྱུར་མོས་མཐུན་བྱུང་བ་ཞིག་ཡིན་པ་དང་རྒྱ་ནག་ཕྱོགས་ནས་ཐེ་ཝན་གྱི་སོ་ནམ་དང་ཉའི་ཐོན་སྐྱེད་རྣམས་རྒྱ་ནག་ནང་ནང་འདྲེན་བྱ་རྒྱུའི་ཆེད་དུ་ཐེ་ཝན་གྱི་འབྲེལ་ཡོད་ཚོང་ལས་ཁང་ཁག་དང་མུ་མཐུད་ནས་ཚོང་འབྲེལ་མཉམ་ལས་བསྐྱར་དུ་འགོ་བཙུགས་པ་ཡིན་ལུགས་བཀོད་ཡོད་པ་རེད། འོན་ཀྱང་ཐེ་ཝན་གྱི་སོ་ནམ་བློན་ཆེན་གྱིས་རྒྱ་ནག་ཕྱོགས་ནས་ཆབ་སྲིད་གནད་དོན་ཐོག་ནས་ཐེ་ཝན་གྱི་ཉའི་ཐོན་སྐྱེད་བྱེད་མཁན་ཚོང་ལས་ཁང་གང་ཞིག་གི་ཕྱིར་ཚོང་སླར་གསོ་བྱ་མིན་རྒྱ་ནག་གཞུང་ཕྱོགས་ནས་ཐག་གཅོད་བྱ་རྒྱུ་རེད་ཅེས་གསུངས་འདུག།
ཧྥྲན་སི་ཡི་སྲིད་འཛིན་ཨི་མཱེ་ནུའེལ་མཱ་ཁྲོན་མཆོག་རྒྱ་གར་གྱི་སྲིད་བློན་ནཱ་རན་དར་མོ་དཱི་མཆོག་གིས་རྒྱ་གར་དུ་སྤྱི་མཐུན་རྒྱལ་ཁབ་དབུ་བརྙེས་ཏེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་བའི་དུས་ཆེན་སྲུང་བརྩི་ཞུས་པའི་དུས་ཆེན་ལ་སྐུ་མགྲོན་གཙོ་བོར་མགྲོན་འབོད་གནང་བ་ལྟར་ཕེབས་རྒྱུ་ཡིན་པ་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་བསྒྲགས་གཏམ་ཞིག་ནང་གསལ་བསྒྲགས་གནང་འདུག་མགྲོན་འབོད་འདི་ཡང་ཨ་རིའི་སྲིད་འཛིན་ཇོ་བྷའི་རྡིན་མཆོག་གིས་ཕྱིར་འཐེན་གནང་ནས་ཉིན་ཤས་སོང་བའི་རྗེས་སུ་བྱུང་བ་ཞིག་རེད་འདུག་སྤྱིར་འཛམ་གླིང་ནང་རྒྱ་ནག་གི་ཤུགས་རྐྱེན་ལ་ཁ་གཏད་གཅོག་པར་ཐབས་ཇུས་ལྡན་པའི་མཐུན་གྲོགས་དགོས་ངེས་ལ་བརྟེན་ནས་ཨ་རི་དང་རྒྱ་གར་བར་འབྲེལ་བ་ཉེ་པོ་ཡོད་ཀྱང་ཉེ་ཆར་རྒྱ་གར་གཞུང་གིས་ཨ་རིའི་ནང་ཡོད་པའི་སིག་ཁ་བྲལ་རིང་ལུགས་པ་ཞིག་གསོད་རྒྱུའི་ལྐོག་ཇུས་བཤམས་ཡོད་ལུགས་ཀྱིས་ཨ་རི་ཡིས་ཐེངས་འདིའི་རྒྱ་གར་གྱི་མགྲོན་འབོད་ལ་དགག་བྱ་བརྒྱབ་པ་ཞིག་ཡིན་འདུག་དེ་བཞིན་ཟླ་བ་བཅུ་གཅིག་པའི་ནང་ཨ་རིའི་ཁྲིམས་ཁང་གིས་རྒྱ་གར་བ་ཞིག་ལ་ཨ་རིའི་ནང་ལྐོག་གསོད་བྱེད་རྩིས་ཡོད་པའི་ནག་ཉེས་བཙུགས་ཏེ་རྒྱ་གར་གཞུང་དང་འབྲེལ་བ་ཡོད་ཚུལ་བསྒྲགས་ཡོད་པ་རེད་འདུག་གནད་དོན་འདིའི་ཐོག་ལ་རྒྱ་གར་སྲིད་བློན་མོ་དྷི་མཆོག་གིས་ཟླ་འདིའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་ཉིན Financial Times ཞེས་དབྱིན་ཇིའི་དཔལ་འབྱོར་དུས་བབ་སྟེང་ཐོག་མར་ལན་འདེབས་གནང་བར་ཨ་རིའི་ནང་བྱུང་བའི་ལྐོག་ཇུས་འདིའི་ཐད་ལ་དཔང་རྟགས་ཇི་བྱུང་ལྟར་རྒྱ་གར་གཞུང་གིས་ངེས་པར་དུ་ཞིབ་འཇུག་བྱ་རྒྱུ་ཡིན་པ་དང་རྒྱ་གར་ནི་ཁྲིམས་ལུགས་དབང་སྒྱུར་གྱི་རྒྱལ་ཁབ་ཅིག་ཡིན་པའི་སྐོར་གསུངས་གནང་འདུག།
དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་སྐུ་ཚབ་ནས་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀའི་ནང་གི་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ནང་གི་སྟོན་ཐོག་ཐན་པར་བརྟེན་པའི་གནོད་འཚེར་གཟིགས་རྟོགས་སུ་ཕེབས་ཡོད་པ་རེད་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལས་ཁུངས་ཀྱི་སྲོལ་རྒྱུན་སྐྱེ་ལྡན་ཉམས་ཞིབ་པ་དང་སྦྱོང་བརྡར་བསྟི་གནས་ཁང་གི་ཚེ་རིང་རྡོ་རྗེ་ལགས་ཀྱིས་སྣེ་ཁྲིད་པའི་སྐུ་ཚབ་རུ་ཁག་ཅིག་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་སྟོན་ཐོག་ཐན་པར་བརྟེན་པའི་གནོད་འཚེ་ཕོག་ཡུལ་གྱི་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་སུ་རྟོག་ཞིབ་སུ་ཕེབས་འདུག་སྐུ་ཚབ་རུ་ཁག་ནས་བོད་མིའི་གཞིས་ཆགས་ལས་ཁུངས་དང་མཉམ་འབྲེལ་གྱི་ཚོགས་གཙོ་དང་དྲུང་ཆེ་སོགས་གཞིས་ཆགས་སྐུ་ཚབ་འཐུས་མི་ཉི་ཤུ་རྩ་གཉིས་གཙོས་འབྲེལ་བ་ཡོད་པ་ཁག་དང་གྲོས་བསྡུར་གནང་བ་དང་རྟོག་ཞིབ་ཚོགས་ཆུང་ཞིག་ཆེད་འཛུགས་བྱས་པ་མ་ཟད་རྟོག་ཞིབ་ཚོགས་ཆུང་གི་སྐུ་ཚབ་རྣམས་ཀྱིས་ཉིན་ལྟར་གཞིས་ཆགས་ཀྱི་གྲོང་སྡེ་ཉི་ཤུ་རྩ་གཉིས་ལ་རྟོག་ཞིབ་གནང་བར་ཕེབས་ཏེ་ཐན་པའི་གནོད་འཚེ་ཕོག་ཡུལ་གྱི་ས་ཞིང་ལ་ལམ་སྟོན་གནང་ཡོད་པ་རེད། ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་སོ་ནམ་འདེབས་ལས་བྱེད་མཁན་བོད་མི་རྣམས་ལ་འདི་ལོ་ཆར་པ་མི་འབབ་པའི་རྐྱེན་གྱིས་ཐན་པར་བརྟེན་པའི་སྟོན་ཐོག་ལ་གནོད་འཚེ་སྡུག་པོ་བྱུང་ཡོད་པ་དང་རྒྱ་གར་ལྷོ་ཕྱོགས་ཀར་ནཱ་ཊ་ཀ་མངའ་སྡེའི་གཞུང་གིས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཆགས་ཡུལ་སོགས་ཀར་ནཱ་ཊ་ཀ་མངའ་སྡེའི་ས་ཁུལ་ཁག་ཅིག་ན་ཐན་པར་བརྟེན་པའི་གནོད་འཚེ་ཕོག་རྒྱུའི་ཉེན་བརྡ་ཡང་བཏང་ཡོད་པ་རེད། འདི་ལོ་ཀར་ན་ཊ་ཀ་མངའ་སྡེའི་ས་ཁུལ་ཁག་ཅིག་ན་ཆར་པ་མ་བབས་པར་སྟོན་ཐོག་ལ་ཐན་པ་བསྟན་པའི་གནོད་འཚེའི་རྐྱེན་པས་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་ཀྱི་བུད་མེད་ཞིང་པ་མང་པོར་སྟོན་འབྲས་ཀྱི་ཐོན་སྐྱེད་ཀྱི་ཡོང་འབབ་མེད་པའི་ཁར་བུ་ལོན་ནང་ཚུད་པའི་དཀའ་ངལ་འཕྲད་བཞིན་ཡོད་པའི་སྐོར་བཀོད་འདུག། ཟླ་འདིའི་ཚེས་ཉི་ཤུ་གཉིས་རེས་གཟའ་པ་སངས་ཉིན། ཐའེ་ཝན་དང་ཁ་ན་ཌ་ཕྱོགས་གཉིས་བར་མ་དངུལ་འཛུགས་ཕྱོགས་ཀྱི་ཚོང་འབྲེལ་ཆིངས་ཡིག་ཅིག་ལ་མོས་མཐུན་མཚན་རྟགས་བཀོད་དེ་ཐའེ་ཝན་གཞུང་གིས་རང་ཉིད་དང་བློ་ཁ་མཐུན་པའི་དམངས་གཙོའི་མཐུན་གྲོགས་ཡུལ་གྲུའི་བར་ཚོང་འབྲེལ་རྒྱ་སྐྱེད་ཐད་འབད་བརྩོན་གནང་བཞིན་པ་མ་ཟད། དེ་ཡིས་ཐའེ་ཝན་དེ་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་གལ་ཆེའི་ཚོང་འབྲེལ་ཆིངས་ཡིག་འཇོག་པའི་ནང་ཞུགས་པར་སྟབས་བདེ་བོར་འགྱུར་སྲིད་པའང་བརྗོད་འདུག་ཐའེ་ཝན་གྱིས་ནམ་རྒྱུན་ནས་ཁ་ན་ཌ་སོགས་ནུབ་ཕྱོགས་དམངས་གཙོའི་རྒྱལ་ཁབ་བར་ཕྱི་འབྲེལ་དང་བཟང་སྤྱོད་ཀྱི་རྒྱབ་སྐྱོར་ཐོབ་པའི་ཐབས་ལམ་འཚོལ་བཞིན་ཡོད་ཀྱང། རྒྱ་ནག་ཕྱོགས་ནས་ཉིན་རེ་བཞིན་དམག་དོན་དང་ཆབ་སྲིད་ཀྱི་གནོན་ཤུགས་སྤྲད་དེ། རྒྱ་ནག་གིས་ཐའེ་ཝན་ལ་བདག་དབང་ཡོད་ཚུལ་བརྗོད་བཞིན་ཡོད་ཀྱང་ཐའེ་ཝན་ནས་ནུབ་ཕྱོགས་རྒྱལ་ཁབ་ཁག་བར་ཚོང་འབྲེལ་གྱི་གྲོས་མཐུན་འཇོག་པར་བརྩོན་བཞིན་འདུག་ཕྱི་རྒྱལ་གྱི་མ་དངུལ་འཇོག་པར་སྐུལ་སྤེལ་དང་སྲུང་སྐྱོབ་བཀོད་སྒྲིག་ཞེས་པའི་ཁྲིམས་གཞི་ནི་ཁ་ན་ཌ་ཡིས་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཚོང་འབྲེལ་དང་ཤུགས་རྐྱེན་ལས་འཆར་གྱི་ཆ་ཤས་ཤིག་ཡིན་འདུག་ཐའེ་ཝན་ཚོང་འབྲེལ་གྲོས་མོལ་ལས་དོན་ཁང་གིས་ཐའེ་ཝན་དང་ཁ་ན་ཌ་ཕྱོགས་གཉིས་ཀའི་བར་ཕྱི་ཟླ་བཅུ་པའི་ནང་གོང་ཞུས་ལོ་རྒྱུས་མཚོན་དོན་ལྡན་པའི་ཚོང་དོན་ཆིངས་ཡིག་དེ་བཞག་ཡོད་པ་བརྗོད་འདུག་དེ་བཞིན་ཐའེ་ཝན་གྱི་གཞུང་ཚབ་ངོ་ཚབ་མཚོན་པའི་ཁ་ན་ཌའི་ནང་བཅའ་སྡོད་ཐའེ་ཝན་ཚོང་དོན་ཁང་གི་གཞུང་ཚབ་པ་ཧེ་རི་ཚང་ནས་གྲོས་མཐུན་མཛད་སྒོའི་སྟེང་མ་འོངས་པར་ཐའེ་ཝན་དང་ཁ་ན་ཌའི་བར་མཁོ་སྤྲོད་མ་ལག་ཐེ་བའི་ཚོང་འབྲེལ་ཐད་མུ་མཐུད་རྒྱ་སྐྱེད་གཏོང་རྒྱུ་བརྗོད་འདུག། དེ་བཞིན་ཁ་ན་ཌ་ཕྱོགས་ཀྱི་འཐུས་ཚབ་དེ་ཐའེ་ཝན་ནང་བཅའ་སྡོད་ཚོང་དོན་ཕྱི་འབྲེལ་སྐུ་ཚབ་པ Jim Nickel ཡིན་པ་གོང་ཞུས་ལས་དོན་ཁང་ནས་བརྗོད་འདུག་རྒྱལ་ཁབ་གཞན་མང་པོ་ནང་བཞིན་ཐའེ་ཝན་དང་ཁ་ན་ཌ་བར་རྒྱུན་ལྡན་གྱི་ཕྱི་སྲིད་འབྲེལ་ལམ་བཙུགས་མེད་ཀྱང་ཡུལ་གཉིས་ཀྱི་རྒྱལ་ས་ནས་སོ་སོའི་གཞུང་ཚབ་ཁང་གི་ངོ་ཚབ་མཚོན་པའི་ཚོང་དོན་ཁང་བཙུགས་ཡོད་པ་རེད་འདུག།

དགུང་ལོ་དྲུག་སྐབས་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་བའི་བསོད་ནམས་མཁའ་འགྲོ་ལགས་ཀྱིས་རང་ཉིད་ལྡི་ལི་མཐོ་སློབ་འགྲིམ་བཞིན་པའི་སྐབས་ཀྱི་མྱོང་བ་དང་འབྲེལ་ནས་ལྡི་ལི་ཁུལ་དུ་དཀའ་ངལ་འཕྲད་བཞིན་པའི་བོད་པ་དང་རྒྱ་གར་བྱང་ཤར་ཁུལ་གྱི་བུད་མེད་ཚོའི་བདེ་འཇགས་ཀྱི་ཆེད་དུ་བུད་མེད་ཉི་ཤུ་རྩ་བཞི་ཙམ་གྱིས་སྡོད་གནས་ཡོད་པའི་བུད་མེད་སྡོད་ཁང་ཞེས་པ་ཞིག་གསར་འཛུགས་གནང་འདུག་ཅིང་དེ་ན་དུས་གསུམ་གྱི་ཞལ་ལག་ཚུད་པའི་སྡོད་ཁང་དཀྱུས་མ་ཞིག་ལ་ཟླ་རེར་ཧིན་སྒོར་བདུན་སྟོང་ལྔ་བརྒྱ་ལེན་གྱི་ཡོད་འདུག།

སྤྱིར་བཏང་རྒྱལ་ས་ལྡི་ལི་ཁུལ་དུ་བུ་མོ་ལ་བཙན་གཡེམ་དང་འཕྲོག་བཅོམ། དྲག་སྤྱོད་སོགས་ཀྱི་གནས་ཚུལ་ཡང་ཡང་འབྱུང་གི་ཡོད་པ་མ་ཟད། རྒྱ་གར་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་གྲས་ཁྲོད་ལྡི་ལི་ནི་བུ་མོ་ལ་དྲག་སྤྱོད་བྱེད་ཡུལ་གྱི་ས་ཁུལ་ལྟེ་བའི་གྲས་ཤིག་ཡིན་པ་རྒྱ་གར་རྒྱལ་ཡོངས་ཉེས་གསོག་ཟིན་ཐོ་ལས་ཁུངས། NCRB། ཀྱི་ཉམས་ཞིབ་སྙན་ཐོའི་ནང་གསལ་འདུག། བསོད་ནམས་མཁའ་འགྲོ་ལགས་ཀྱིས་གསར་རྒྱག་བྱས་པའི་བུད་མེད་སྡོད་ཁང་དེ་ནི་བུད་མེད་ཀྱི་བདེ་འཇགས་གཙོ་བཟུང་གིས་ནང་དུ་གློག་བརྙན་པར་ཆས CCTV དང། བདེ་འཇགས་མི་སྣ་སོགས་ཀྱི་མཐུན་རྐྱེན་བསྐྲུན་ཡོད་འདུག། ང་ཚོ་གིས་དེ་ལ་བདེ་འཇགས་གཙོ་བོ་གཙོ་བོ་དེ་ག་རེ་ལབ་ན

Don't waste your ར། ཁོ་མོའི་ཚོང་ལས་དེ་ཡི་དམིགས་ཡུལ་གཞན་ཞིག་ནི་བོད་ཀྱི་ན་གཞོན་ཚོར་རང་ཁ་རང་གསོའི་ཚོང་ལས་དང་ལས་དོན་སོགས་ལ་འབད་དགོས་པའི་བརྡ་ལན་ཞིག་ཀྱང་ཡིན་པ་དང། བུད་མེད་སྡོད་ཁང་དེ་ནི་ཁོ་མོ་རང་གིས་འགྲོ་གྲོན་བཏང་སྟེ་གསར་འཛུགས་གནང་བ་ཞིག་ཡིན་འདུག། བུད་མེད་སྡོད་ཁང་དེ་ནི་སོ་སོ་རང་གིས་དཀའ་ལས་བརྒྱབ་སོ་སོ་རང་གིས་སྦག་སྦུག་སྤྲོ་བའི་སྲོལ་ཡིག་དེ་ཡོད་ཟེར། འོན་ཏེ་འོ་འདི་གཉིས་ཀས་ག་རེ་དྲན་གྱི་འདུག་ལ་ལ་སྤྱིར་བཏང་ནས་ང་རང་ཚོ་ག་དུས་ན་ང་ཚོ་ང་བོད་པའི་སྤྱི་ཚོགས་ནང་ལོགས་ལ་ག་རེ་གཏོང་རུང་ཐོངས་ཟེར་ནས། Free Lars དང་དཔེ་དགའ་བོ་ཡོད་རྒྱུ་བྱོས། ང་གིས་ད་མིའི་གཙོ་བོ་དེ་ག་རེ་ལ་ཡང། ད་གཞོན་སྐྱེས་དེ་ཚོ་ག་དུས་ན་མི་ལག་པ་ཟེར་མ་དེ་ལས་བྱོས། གཞན་ཡང་བསོད་ནམས་མཁའ་འགྲོ་ལགས་ནི་ཆུང་དུས་ནས་བོད་ཁྱིམ་སློབ་གྲྭར་འགྲིམས་ཏེ། དེ་ནས་རིམ་པས་ལྡི་ལི་ཁུལ་དུ་སོ་ཡི་ཐོག་ཆེད་ལས་སློབ་སྦྱོང་ཐོན་རྗེས་ཉིས་སྟོང་བཅུ་གཉིས་ལོར་བོད་ཀྱི་སོ་སྨན་ཁང་ཞེས་པ་ཞིག་ཀྱང་གསར་འཛུགས་ཀྱིས་ད་ལྟའི་ཆར་ཁོ་མོ་སྨན་ཁང་དེ་ཡི་འགན་འཛིན་ཡང་ཡིན་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉི་ཧོང་དང་ཤར་ཨེ་ཤེ་ཡ་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཉེ་ཆར་རྒྱ་ནག་གཞུང་ནས་རྒྱལ་གཅེས་སློབ་གསོ་ཞེས་པའི་ཁྲིམས་གཞི་གསར་གཏོད་བྱས་པའི་གནད་དོན་དེ་ནི་མི་དམངས་ཚོར་གུང་ཁྲན་ཚོགས་པའི་ལྟ་གྲུབ་དང་འགོ་ཁྲིད་ཚོའི་ལངས་ཕྱོགས་ལ་གུས་བརྩི་ཞུ་དགོས་པའི་བཙན་བཀའ་བཏང་བའི་བྱ་སྤྱོད་ཞིག་ཡིན་ལུགས་དཔྱད་རྩོམ་སྤེལ་གནང་ཡོད་པ་དེའི་སྐོར་ཁོང་ལ་བཀའ་འདྲི་ཞུས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉི་ཧོང་དང་ཤར་ཨེ་ཤི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་ཉེ་ཆར་ཉི་ཧོང་གི་དུས་བབ་བམ། Japan Times། ཞེས་པའི་གསར་ཤོག་ནང་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང། ལོ་འདིའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་གིས་རྒྱལ་གཅེས་སློབ་གསོ་ཞེས་པའི་ཁྲིམས་གཞི་གསར་པ་ཞིག་གསལ་བསྒྲགས་བྱས་ཡོད་པ་དེ་ནི་ནང་དོན་དང་མི་མཚུངས་པར་དོན་དངོས་སུ་རྒྱ་ནག་གུང་ཁྲན་གྱི་ལྟ་བ་དང་འགོ་ཁྲིད་ཚོའི་ལྟ་གྲུབ་མང་ཚོགས་ཐོག་བཙན་ཤེད་ཀྱིས་བརྩི་བཀུར་ཞུ་དགོས་པ་བཟོ་ཐབས་ཤིག་རེད་ཅེས་དགག་ལན་བསྐྱོན་གནང་ཡོད་པ་རེད་དེ་འདྲ་ཡིན་དུས་ཁོང་ལ་འདི་ལྟ་བུའི་དཔྱད་རྩོམ་སྤེལ་གནང་དགོས་པའི་རྒྱུ་མཚན་བཀའ་འདྲི་ཞུས་པར་འདི་ལྟར་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གི་རྒྱལ་གཅེས་ཀྱི་སློབ་སྦྱོང་སྤྲད་ཀྱི་ཁྲིམས་ཟེར་ལབ་པ་དེ། ད་འདིའི་ནང་ལོགས་ལ་དཔེ་བྱས་བཞག་ན། གཅིག་ལེའུ་ལྔ་བྱས་དོན་ཚན་བཞི་བཅུ་ལྷག་ཅིག་བཀོད་བསྡད་རེད། སྤྱིར་བཏང་རྒྱལ་གཅེས་ཟེར་ལབ་ཙམ་པ་ཨིན་ཇིའི་ནང་ལོགས་ཡིན་པ་ནི Patriotism ཟིག་རེད་བ། རྒྱལ་གཅེས་ཟིག་ལ་བརྩོན་པ། སོ་སོའི་རྒྱལ་ཁབ་ལ་སོ་སོས་ཀྱིས་གཅེས་པོ་བྱས་དང་དགའ་བོ་བྱས་དང་ཞེན་ཁོག་བྱས་དང། འོ་དེ་འདྲས་ཀྱིས་གཟིགས་ཡོད་རུང་དེའི་འཛིན་པ་མི་སུ་ཡིན་པ་རེད་ཅེ་ན་སོ་སོའི་རྒྱལ་ཁབ་དེ་ལ་གཅིག་གཅེས་པོ་དང་རང་བཞིན་གྱི་བུ་དེ་ཞེན་ཁོག་དང་གཅིག་གི་དགའ་བོ་དེ་ཡོད་གི་རེད་ཆགས་ཀྱི་ཡོད་རེད་དེ། ད་དེ་གི་བྱེད་སྟངས་ཀྱི་སློབ་སྦྱོང་སྤྲད་ཡས་ཀྱི་ཁྲིམས་ཅིག་གཏན་འབེབས་བྱས་ཡིན་ཞེས་ཁོང་ཚོས་དེ་ལབ་ཡོད་རེད་ད་ཁྲིམས་དེ་རྗེས་མའི་ལོ་གི་ནི་སྤྱི་ཟླ་དང་པོ་ནས་ལག་བསྟར་བྱེད་ཀྱི་ཡིན་ཟེར་དེ་ལབ་ཡོད། ད་ངས་དཔྱད་རྩོམ་འདི་ནང་ལོགས་ལ་ག་རེ་ཞུས་ཡོད་ཟེར་ན། སྤྱིར་བཏང་མཁས་དབང་ཁག་མང་པོ་ཞིག་གིས་ད་ག་རང་ལབ་ཡོད་རེད། ཁྲིམས་ཡིག་འདི་ཡག་པོ་ཟེར་མཁན་མ་རེད། གང་ཡིན་ཟེར་ན་འདིའི་ནང་དོན་འདི་ཅིག་བལྟས་པ་ཡིན་ན་ད་ལེའུ་ལྔ་བྱས་དོན་ཚན་བཞི་བཅུ་གི་ནང་དོན་འདི་བལྟས་པ་ཡིན་ན་འདི་དང་ཤུགས་ཆེ་ཅིང་རྒྱ་ནག་གི་དམར་ཤོག་གི་ལོ་རྒྱུས་དང་དམར་ཤོག་གི་ལྟ་བ་དང་དམར་ཤོག་གི་བྱ་སྤྱོད་ཚང་མ།

དོན་དམ་པར་དུ་ག་ཚོད་བེད་སྤྱོད་བྱས་ཡོད་མེད་དང་རྒྱལ་ཁབ་ལ་ཡར་རྒྱས་བཏང་ཡོད་མེད་དེ་ཚོ་ཚང་མ་སློབ་སྦྱོང་དེ་བྱེད་དགོས་ཀྱི་རེད་ཟེར་ལབ་ཡོད། དེ་འདྲ་ཡིན་པར་ན་དམར་ཤོག་གི་བྱེད་ཕྱོགས་ཚང་མ་རྦད་དེ་ཡག་པོ་ཅིག་ལ་སྒྲུབ་ཡས་དང་མ་འགྲིག་པ་དེ་ཚང་མ་བསམ་མེད་པ་བཟོ་ཡས་ཅིག་འདི་རེད། ལྷག་པར་དུ་རྒྱལ་ཁབ་ལོ་རྒྱུས་དེ་བྱས་ལབ་པར་བྱས་ན་རྒྱ་ནག་གི་རྒྱལ་ཁབ་དེ་དམར་ཤོག་གི་སྲིད་གཞུང་དེ་ལོ་རྒྱུས་འཁྱོག་བཤད་བྱས་ཡས་ལ་ཁོ་ཚོ་མཆོག་ཏུ་གྱུར་པ་དེ་ཆགས་བསྡད་ཡོད་རེད་བོད་པའི་ལོ་རྒྱུས་མང་པོ་འཁྱོག་བཤད་བྱས་ཡོད་རེད་སོག་པོའི་ལོ་རྒྱུས་ཇིང་གིས་ཁཱན་དང་བྱས་བྱས་རྦད་དེ་འཁྱོག་བཤད་བྱས་བྱས་བསྡད་ཡོད་རེད། དེའི་ལོ་རྒྱུས་འཁྱོག་བཤད་བྱེད་རྒྱུ་འདིས་ཨ་ནི་རྒྱ་ནག་མི་མང་དང་གྲངས་ཉུང་མི་རིགས་དང་རྒྱལ་སྤྱིའི་ནང་ལོགས་ལ་ཤུགས་ཆེན་པོའི་ཐོག་ནས་ཅི་ཐུབ་གཏན་འབེབས་བྱེད་རྒྱུ་མ་བཀྲམ་པར་བྱས་ན། དེ་རྒྱ་ནག་རང་གི་ལོ་རྒྱུས་ལ་སྐྱོན་ཆེན་པོ་ཞིག་ཆགས་འགྲོ་གི་རེད་གྲངས་ཉུང་མི་རིགས་ཀྱི་ལོ་རྒྱུས་ལ་སྐྱོན་ཆེན་པོ་ཞིག་ཆགས་འགྲོ་གི་རེད་ཨ་ནི། སྤྱི་བཏང་རྒྱལ་སྤྱིའི་གི་ལོ་རྒྱུས་ནང་ལོགས་སླེབས་པར་བྱས་ན་དེ་ཡག་པོ་ཞིག་དང་དྲང་བདེན་ཅིག་ལྡན་གྱི་མ་རེད།
ཡང་ཁོང་གིས་ཁྲིམས་གཞི་གསར་པ་དེའི་ནང་མི་རིགས་མཐུན་སྒྲིལ་ཟེར་བཀོད་ཡོད་པ་དེའི་གོ་བ་ལེན་ཕྱོགས་དང་དངོས་ཡོད་གནས་སྟངས་ཀྱི་སྲིད་ཇུས་ག་རེ་ཡིན་མིན་དགོངས་ཚུལ་འདི་འདྲ་ཞིག་གསུང་གི་འདུག། དེའི་ཁྲིམས་ཡིག་དེ་ནང་ལོགས་ལ་མི་རིགས་མཐུན་སྒྲིལ། Ethnic Unity། དེ་གལ་ཆེན་པོ་ཡིན་པ་ཞིག་ཞུ་བཞིན་ལབ་པ་རེད་ཀྱང་ཚིག་དེ་སྙན་པོ་འདྲ་བརྗོད་ཡོད་རེད་དེ་ཡག་པོ་ཅིག་རེད་དེ་ཡིན་ནའི་རྒྱ་ནག་གི་ཡང་དེ་སྲིད་གཞུང་གིས་ཁོ་ཚོའི་ལྟ་བའི་ཐོག་ནས་དེ་མི་རིགས་མཐུན་སྒྲིལ་དེ་ག་རེ་ལབ་པ་རེད་ན་གྲངས་ཉུང་མི་རིགས་ཚང་མ་རྒྱ་མི་རིགས་ལ་འགྱུར་ཡས་དང་རྒྱ་མི་རིགས་ཀྱི་རིག་གནས་རེད། ལམ་ལུགས་སྲོལ་རེད་འདི་ཚོ་ཚང་མ་རྦད་དེ་རྩ་ཆེན་པོ་དང་ཡག་པོ་ཡིན་པ་ཅིག་ལ་ངོས་འཛིན་བྱས་བྱས་མི་ཚང་མ་རྦད་དེ་རིག་གནས་འདི་རྩ་ཆེན་པོ་ཞིག་བརྩིས་བྱས་མི་རིགས་གཅིག་ལ་ཆགས་དགོས་ཡས་ཅིག་དེ་འདྲས་ཅིག་ལ་ཁོང་ཚོས་ཀྱི་མི་རིགས་མཐུན་སྒྲིལ་བྱས་འདི་ལབ་བསྡད་ཡོད་འདི་ཚོ་ཡག་པོ་ཞིག་གི་མ་རེད་དེའི་སྒང་ལ་རྦད་དེ་རྒྱལ་གཅེས་ཀྱི་སློབ་སྦྱོང་སྤྲད་ཟེར་ལབ་དུས་ཙམ་པ། མི་མི་གི་རྦད་དེ་ཁོ་རང་བཞིན་གྱིས་སླེབས་དགོས་ཡས་ཅིག་རེད་མ་གཞི་ཁོ་ལ་སློབ་སྦྱོང་སྤྲད་བྱས་བཙན་དབང་བཏང་བྱས་ལབ་པར་བྱས་ན་དེ་རྒྱལ་གཅེས་ཆགས་ཐུབ་ཀྱི་ཡོད་མ་རེད། འདིས་ག་རེ་སྟོན་གྱི་ཡོད་རེད་ཟེར་ན་མི་མང་ཐོག་ནས་བཤད་ན་རྒྱལ་ཁབ་འདི་ལ་བརྩེ་བ་མེད་པ་དང་རྒྱལ་ཁབ་ཀྱི་སྲིད་གཞུང་འདི་ལ་ངོ་རྒོལ་བྱེད་ཀྱི་ཡོད་པ་དང་དགའ་པོ་མེད་པ་ཅིག་གསལ་པོ་ཞེ་དྲགས་སྟོན་གྱི་ཡོད་རེད་དེ་ཡིན་དུས་ཙམ་པ་རྒྱ་ནག་གི་དམར་ཤོག་ཐོག་ནས་བཤད་ན་ཧ་མཐའ་རྒྱལ་གཅེས་ཀྱི་གཅེས་པོ་བྱེད་དགོས་པའི་སློབ་སྦྱོང་གི་ཁྲིམས་ལ་གཏན་འབེབས་བྱེད་ཀྱི་གནས་སྟངས་ཅིག་ཆགས་ཡོད། གོང་ཞུས་དཔྱད་རྩོམ་འདི་སྤེལ་བ་བརྒྱུད་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གཞུང་གིས་ཁྲིམས་གཞི་གསར་པ་དེའི་རྒྱབ་ལྗོངས་དང་དངོས་ཡོད་གནས་ཚུལ་རྣམས་ཤེས་རྟོགས་ཐུབ་པ་དང་དེར་གཞིགས་པའི་རྒྱ་ནག་གིས་རང་སྣང་གང་དྲན་མི་བྱེད་རྒྱུར་དོགས་ཟོན་དང་གནོན་ཤུགས་སྤྲོད་དགོས་པའི་སྐུལ་མ་ཡང་གནང་གི་འདུག་ད་ལྟ་གོང་དུ་བཀའ་འདྲི་ཞུ་ཡུལ་འདི་ནི་ཉི་ཧོང་དང་ཤར་ཨེ་ཤི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་རེད་ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། གླེང་མོལ་ལེ་ཚན་ནང་བོད་མི་རྣམས་ཀྱིས་སྒོར་གཞས་བརྒྱུད་ནས་བོད་མི་རིགས་ཀྱི་རིག་གཞུང་དང་གོམས་སྲོལ་རྒྱུན་འཛིན་བྱ་ཐབས་དང། དེ་བཞིན་བོད་ཀྱི་རིག་གནས་དང་ཆབ་སྲིད་ལ་རྒྱུས་མངའ་ཡོང་རྒྱུར་ཕན་ཐོགས་ཡོད་པའམ་ཡང་ན་རྣམ་གཡེང་དང་དཀྲུག་སྒེག་བྱ་བ་ཞིག་ཆགས་ཀྱི་ཡོད་མེད་སྐོར་ལ Canada ནང་སྒོར་གཞས་སྣེ་ཁྲིད་པ་གཞོན་སྐྱེས་བསོད་ནམས་ཆོས་སྐྱིད་ལགས་དང་རྫ་འཕྲིན་ལགས་ཚེ་དབང་དོན་གྲུབ་ལགས་རྣམ་པ་གསུམ་ལ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན།
བོད་པའི་འདུ་འཛོམས་མང་ཆེ་ས་ལ་སྒོར་གཞས་མེད་པར་ཕལ་ཆེར་མཐོང་དཀའ་བ་ཞིག་བྱུང་ཡོད། དེ་མ་ཟད་ལྷག་དཀར་སྒོར་གཞས་ཟེར་བའི་གི་ལྷག་པ་ནི། བོད་རིགས་གནས་སྡོད་ས་གནས Toronto དང་ཡུ་རོབ་བཅས་གཟའ་འཁོར་རེ་ལ་ཐེངས་རེ་གཟའ་ལྷག་པ་ནམ་ཡིན་ལ་ལྷག་དཀར་སྲུང་བརྩི་བྱེད་པའི་གི་སྒོར་གཞས་འཁྲབ་རྒྱུ་ཡི་ལམ་སྲོལ་དར་ཁྱབ་ཆེན་པོ་བྱུང་ཡོད། དེ་རིང་གླེང་མོལ་གྱི་ལེ་ཚན་ནང་ལ་བོད་མི་རྣམས་ཀྱིས་སྒོར་གཞས་ཀྱི་བརྒྱུད་ནས་བོད་མི་རིགས་ཀྱི་རིག་གཞུང་དང། གོམས་སྲོལ་རྒྱུན་འཛིན་བྱ་ཐབས་བྱེད་པ་ཞིག་རེད་དམ། སྒོར་གཞས་ཀྱི་བརྒྱུད་བོད་ཀྱི་རིག་གནས་དང་ཆབ་སྲིད་ལ་རྒྱུས་མངའ་ཡོང་བར་ཕན་ཐོགས་སམ་ཡང་ན་རྣམ་གཡེང་གི་བྱ་ལས་ཤིག་ཆགས་ཀྱི་ཡོད་མེད་སྐོར་ལ་ཁ་ན་ཌའི་ནང་ལ་སྒོར་གཞས་སྣེ་ཁྲིད་པ་བོད་རིགས་གཞོན་སྐྱེས་བསོད་ནམས་ཆོས་སྐྱིད་ལགས་དང། རྫ་འཕྲིན་ལས་ལགས་ཚེ་དབང་དོན་གྲུབ་ལགས་རྣམ་པ་གསུམ་དང་གླེང་མོལ་ཞིག་བྱེད་ཡིན་ཁྱེད་རྣམ་པ་གསུམ་འདིར་ང་ཚོའི་ལས་དོན་ལ་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ། ཁྱེད་རྣམས་ལ་བཀྲ་ཤིས་བདེ་ལེགས། ལགས་སོ། ད། རྣམ་པ་ལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྣམ་པ་གསུམ་ད་ཅིག་སྒོར་གཞས་སྣེ་ཁྲིད་པ་ཅིག་ཆགས་ཏེ་བསྡད་ཡོད་རེད་ད་ལྟ་དེ Canada ལ། ཅི་ང་ཚོའི་བརྒྱུད་ལམ་ཐོག་ནས་ག་དུས་ནས་ཅིག་མཇལ་དེ་འདྲ་བྱས་ཡོད་རེད་དང་པོ་དེ། བསོད་ནམས་ཆོས་སྐྱིད་ལགས་ཅིག་ཅིག་གསུངས་རོགས་བྱེད། སྒོར་གཞས་དེ་ཐོག་མ་ད་དར་ས་དེ་བོད་ནས་དར་ཨ་ནི་བཙན་བྱོལ་ནང་ལ་ད་ཅི་ཡོངས་ཁྱབ་འདྲ་པོ་ཅིག་ཆགས་ཨ་ནི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ཅི་ཆ་དཔེ་ཤུགས་ཆེན་པོ་ཅིག་ཕྱིན་པ་དེ་གི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལོགས་ལ་ཁེ་ཕན་འདྲ་པོ་ཅིག་ག་རེ་ཡོང་གི་འདུག་སྒོར་གཞས་དེ་གི་བརྒྱུད་བྱས་ནས་དེ་ནས་སྔོན་མ་ཅིག་འགོ་བཙུགས་རོགས་བྱེད་དང། ལགས་སེ་ཐུགས་རྗེ་གནང། ད་སྤྱིར་བཏང་ནི་ང་རང་སྒེར་གྱི་ཉམས་མྱོང་དེ་ད་ག་རང་ཡིན་ར་ཆུང་དུས་ནས་དེ་བཙན་བྱོལ་གྱི་ད་ཕྱི་རྒྱལ་ལུང་པ་ལ་འཚར་དུས་བ་ལགས་ནི་སོ་སོ་གི་ད། བོད་པའི་གི་ངོ་བོ་དེ་ལ། ཅི་ཞིག་ཐག་རིང་པོ་ཀླད་སྐྱོ་ནང་བཞིན་ཚོར་སོང་ར་ཆུང་ཆུང་ནས་བྱས། དེ་ནི་ང་རང་ཡིན་ན། ཆུང་ཆུང་ནས་གཞས་དང་ཞབས་བྲོ་ཟློས་གར་ལ་དཔེ་དོ་སྣང་ཡོད་ར། ད་ལྟ་ནང་བཞིན། སྒོར་གཞས་དེ་སྤྱིར་བཏང་ནི་ད་བོད་ནང་ལོགས་ལ་དར་བ་རེད་ཨ་ནི་ཕྱི་ལོགས་ལ་བཙན་བྱོལ་ནང་ལོགས་ལ་ད། ང་ཚོ Toronto གཅིག་པོ་མེད་པ་བྱས། གྲོང་ཁྱེར་མང་པོ་ཅིག་ལ་ཕྲུ་གུ་ལོ་ཆུང་ཆུང་འདི་ཚོ་ཞེ་པོ་ཅིག་དོ་སྣང་དང་དབྱིངས་སླེབས་ཀྱི་འདུག་ར། ངའི་གི་བསམ་པར་ད་ལྟ་ལོ་ཆུང་ཆུང་འདི་ཚོ་ལ་དཔེ། ཁོང་ཚོ་དུས་ཚོད་དཔེ་རྩ་བ་ཆེན་པོ་གི་སྐབས་སུ་ཅིག་གནད་འགག་ཆེན་པོ་འདྲ་བོ། ཕན་ཐོགས་པོ་ཅིག་ཆགས་ཀྱི་རེད་བསམ་གྱི་འདུག་དམིགས་བསལ་གྱི་ལོ་གཞོན་པ་འདི་ཚོ། འདུག་སོ། ད་ལྟ་ལོ་གཞོན་པ་གཅིག་པུ་རེད་མི་འདུག་ད་སྒོར་གཞས་འདི་ཕལ་ཆེར་ལོ་ག་ཟུག་རེད་རྒན་གཞོན་དར་གསུམ་ཚང་མ་མཉམ་ཞུགས་བྱས་བྱས་ནས་འཁྲབ་གི་ཡོད་པ་ལྷག་པར་དུ་ཆིག་གསུང་སོགས་གཞོན་ཤེས་གཞོན་སྐྱེས་དེ་ཚོ་གི་དབྱིངས་ཆེན་པོ་ཞེ་ཅིག་སླེབས་གི་འདུག་རྫ་ཕྲིན་ལས་ལགས་ཁྱེད་ཀྱི་གཟིགས་པ་ཡིན་ན་སྒོར་གཞས་དེ་དར་ཆེ་བྱུང་བ་འདི་ལ་བརྟེན་བྱས་ནས་བཙན་བྱོལ་སྤྱི་ཚོགས་ནང་ལ་ལ་ཁེ་ཕན་འདྲ་བོ་ཞིག་ག་རེ་གཟིགས་གི་འདུག། འོ་ལགས་རྣམ་པ་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ལགས་སོ་དེ་ནི་ད་སྒོར་གཞས་ཀྱི་དགེ་ཕན་ཟེར་ན་འདྲ་ད་དེ་དཔེ་མ་སྲིད་པ་ཆེན་པོ་ཆགས་བསྡད་པ་རེད་ད།

རང་ཡུལ་དུ་སླར་ཡང་ཅིག་འཚོ་བ་ཟེར་ན་འདྲ་ལོངས་སྤྱོད་ཐུབ་ཡག་ཀྱི་གོ་སྐབས་ཅིག་དང་དེ་ནི་བོད་དེ་གི་ནང་གི་ད་སོ་སོའི་ཕ་ཡུལ་ལ་ཡི་དེ་དང་ནི་ཅིག་བཙན་བྱོལ་ལུང་པར་བསྡད་པའི་ནང་དེ་གཉིས་བར་ལ་མཐུན་ཚང་ཤུགས་ཆེན་པོ་ཡོང་ཡག་གི་གོ་སྐབས་ཆེན་པོ་ཞིག་མཐོང་འདུག་གདོད་དེ་ཡིན་དུས་ལ་ཡ་སོ་སོ་རང་ཉིད་དེ་ཅིག་ལུས་དེ་ཕྱི་རྒྱལ་ལུང་པར་ལ་ཡོད་པའི་ནི་ཡ་ནི་སེམས་དེ་ཅིག་བོད་ལ་བསྡད་ཐུབ་ཡག་ཀྱི་དེ་འདྲའི་གི་མཐུན་ཚང་གི་གོ་སྐབས་ཅིག་ཡོང་འདུག་གདོད་དེ་འདྲའི་ཡིན་དུས་ལ་ཡ་ནི། ང་རྒས་ཡིན་ན་འདྲ་རེད་ང་དང་ང་འདྲ་བའི་མང་པོ་ཅིག་ནི་བོད་ཕེབས་བསྡད་མཁན་ཡིན་ན་འདྲ་རེད་གང་ལ་ཡི་བཙན་བྱོལ་ནང་ལ་འཚར་ལོངས་བྱུང་མཁན་གི་བོད་རིགས་དེ་ཚོ་ཡིན་ན་འདྲ་ཨ་ནི་གང་ལྟར་བོད་ཕྱི་ནང་གཉིས་ཀྱི་མཐུན་ཚང་ཡོང་ཡས་གི་ད་གལ་ཆེ་གཞོན་ནུ་ཆེ་ཤོས་གཅིག་ད་གླུ་དང་ཞབས་བྲོ་བརྒྱུད་ནས་གཅིག་ནི་ཡོང་བསྡད་དགོས་རེད་དེ་འདྲ་སོང་ཙང་དེ་གི་གོ་སྐབས་བརྒྱུད་ནས་ཡིན་ན་ང་ཚོ་བོད་ཕྱི་དང་བོད་ནང་གི་ཨ་ནི་ཅིག་འབྲེལ་བ་དང་ཨ་ནི་མཐུན་ཚང་ད་ཅིག་ལུས་ཀྱི་ཆ་ནས་ལོགས་ཀ་ས་ཆའི་ཆ་ནས་ལོགས་ཀ་བསྡད་དགོས་ཡིན་ན་སེམས་ཀྱི་ཆ་ནས་ཨ་ནི་སོ་སོའི་འཚོ་བ་གི་ཆ་ནས་བསམ་བློ་གཏོང་ཕྱོགས་གི་ཆ་ནས་མི་རིགས་གཅིག་པ་གི་ཆ་ནས་དེ་འདྲའི་ཅིག་གི་མཐུན་འབྲེལ་དང་དེ་འདྲའི་ཅིག་གི་མཐུན་ཚང། དེ་བརྒྱུད་ནས་ནི་མི་རིགས་ཀྱི་འཐབ་རྩོད་དང་ང་ཚོ་གི་བོད་ཀྱི་ད་བདེ་སྡུག་དེ་ཡང་ཅིག་ཐོག་ལ་ཡང་བསམ་གཞིགས་ཤུགས་ཆེ་རུ་སླེབས་ཐུབ་ཡ་དེ་འདྲའི་གི་གོ་སྐབས་ད་བཟང་པོ་ཞིག་མཐོང་དེ་ཅིག་ནི་ད་བཙན་བྱོལ་ནང་ལ་ཡང་ནི་ཅིག་སྒོར་གཞས་བརྒྱུད་ནས་ནི་འཛུལ་ཞུགས་བྱེད་བསྡད་མཁན་ཚང་མ་ལ་ཡང་དེ་འདྲའི་གི་བོད་ནང་དང་ནི་བོད་ཀྱི་གནས་སྟངས་དེ་ཚོ་ལ་ཡང་ནི་ཐག་ཉེ་རུ་བཏང་ཡག་གི་གོ་སྐབས་བཟང་པོ་ཞིག་ཆགས་བསྡད་གི་ཡོད་རེད་དེ་གསལ་བོ་ཅིག་ཆགས་བསྡད་གི་འདུག་ལགས། ལགས་སོ། ཚངས་དོན་གྲུབ་ལགས་ཁྱེད་ད་ལྟ་འདི་བོད་ནང་ནས་བཤད་པ་རེད་བོད་མི་གི་རྒྱ་མི་གི་དཀའ་སྡུག་འོག་ལ་ནི་ཐར་བྱས་ནས་བཙན་བྱོལ་ནང་ཕེབས་པ་དེ་འདྲ་ཅིག་རེད་དེ་ཤོད་རེད་དེ་བྱས་ཡོང་དུས་ཁྱེད་གི་བོད་ནང་ལོགས་ལ་ཆ་རྒྱུས་ཤུགས་ཆེན་པོ་ཡོད་དུས་ད་ལྟ་སྒོར་གཞས་འདི་གི་བཙན་བྱོལ་དང་བོད་གཉིས་བར་ལ་ཅིག་ཟམ་པ་ལྟ་བུ་ཅིག་ཆགས་གི་འདུག་ཟེར་གི་དེ་འདྲའི་འགའ་ཤས་ཅིག་གསུངས་བསྡད་གི་འདུག་འདི་ཁྱེད་གི་ག་འདྲས་འདྲ་བོ་ཅིག་གཟིགས་གི་འདུག་ཕར་ཚུར་ཤུགས་རྐྱེན་ཐེབས་རེས་འདྲ་བོ་ཤུགས་ཆེན་པོ་བྱེད་གི་འདུག་གས་སྒོར་གཞས་གི་བརྒྱུད་བྱས་ནས། འདི་ལ་ནི་ཐོག་མ་འོ་གཟིགས་མཁན་རྣམ་པ་ཚང་མ་ལ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན་ནི་ད་ལྟ་ཞུ་བའི་ནང་བཞིན་དང་གང་ལ་རོགས་པ་ཉིད་ཀྱི་ཞུ་བའི་ནང་བཞིན་གི་སྒོར་གཞས་དེ་ཧ་ཅང་ཧ་ཅང་གལ་གནད་ག་དེ་ནི་ང་ཚོ་བཙན་བྱོལ་ནང་ལོགས་ལ་གལ་གནད་ཆེན་པོ་ཞེ་ཅིག་ཆགས་འདུག་ཙམ་སོགས་ལ་དེ་སྔ་རེད་མཐོང་གི་འདུག་རྒྱུ་མཚན་གང་ཡིན་ཟེར་ན་སྒོར་གཞས་ཟེར་ཡ་དེ་ཁོ་མདོ་དབུས་ཁམས་གསུམ་ལ་ཚང་མ་ལ་ད་ལྟ་ཏག་ཏག་ཏག་ཤེས་པའི་གང་གལ་གནད་ག་དེ་ནི་གནད་དེ་དེ་ཆགས་བསྡད་ཤག།

ཨ་ནི་མི་དེ་ག་ལ་འཐེན་ལོ། མི་སི་གི་ཨ་ནི་ག་ས་ན་བེ་ནག་ལོ་ལ་ད་ང་རོ་ཙོ་ཁ་སེ་བོ་ཤི་བོ་ར་བེ་བེ་གི་ཆི་ད་རུ་ཤོང་ཙེ་ཅེ་ད་ཨ་ནི་ག་ས་ན་ཉོབ་ཆག་འགྲོ་གོ་ཡོག་པ་ད་རྒྱ་མི་གི་ཨ་ནི་ག་ས་ན་བེ་གནས་ཤུ་བོ་ལ་ཨ་ནི་ག་ས་ན་དེ་རུ་སུ་ཉོ་བེ་ཀེ་ད་བེ་ཡི་ཨ་དེ་ནི་ཨ་ནི་ག་ས་ན་བེ་ཀི་གོ་མི་སོ་ཚ་གི་ས་རྒྱ་ལ་ལེ་དེ་ཡོ་ས་དེ་དེ་ཡོ་ས་འདི་ཨ་ནི་ག་ས་ན་དངོ་གནས་གི་ཨ་ནི་ག་ས་ན་བེ་ནག་ལོང་གི་ཨ་ནི་ག་ས་ན་བེ་མི་དེ་ག་ལ་ཡེ་ནོ་ལ་ང་ཚོ་བཙན་བྱོལ་ནག་ལོང་གི་ཨ་ནི་ག་ས་ན་དངོ་གནས་གི་ནི། བའི་ནང་ལོགས་དང་རྗེས་མའི་སེ་ང་ཚོ་གན་ནི་ག་ཚ་ན་ཆུ་རག་འཛིན་གན་ནི་ག་ཚ་ན་མ་མཐུ་ནི་གི་སྡུག་བསྔལ་ག་ཚད་དུ་ཉམས་ན་ང་ཚོ་རྗེས་མའི་སེ་ཡ་གན་ནི་ག་ཚ་ན་སྔོ་ནི་གི་ཟམ་པ་ལྟ་བུ་འདྲ་ཚེ་ཐུང་ལ་མ་བྱེད་ན། ང་ཚོ་གི་འཛིན་འདྲེ་གན་ནི་ག་ཚ་ན་རྙོག་པ་ལ་སོགས་མི་རྙོག་གོང་འཕེལ་སེལ་ཐུང་ལ་མ་བྱེད་ན་ས་ཆ་འདི་ནི་ང་ཚོ་འགན་གཅིག་འཁྱེར་ནི་གི་བྱེད་ཀི་ཡོའོ་སོགས་སོགས་ཚེ་བདག་ལས་ཆེན་པོ་ཅིག་བཀྲེས་སྐྱིད་ཚེ་ནི་ག་ཚ་ན་བྱ་གི་འདུག་སོགས་སོགས་འདྲ་ཚེ་དྲན་བསྡད་ཀི་ཡོའོ། ལགས་སོ་བསོད་ནམས་ཆོས་སྐྱིད་ལགས་ཁྱེད་རྣམ་པ་ཚོ་གི་ཀྲུ་རོན་ཀྲོ་ལ་ད་སྒོར་གཞས་འཁྲབ་གི་ཡོད་པ་ང་ཚོ་ཚང་མ་གི་མཐོང་ཡ་གྱི་ཡོད་རེད་ཁྱེད་གི་ཕི་གི་རང་གི་ཉམས་མྱོང་ལ་བལྟས་ནས་བལྟས་ནས་ཐོག་ནས་བཤད་པ་ཡིན་ན་ཨ་ནི་སྒོར་གཞས་འདི་གི་ད་ལྟ་གྱི་བོད་པའི་གི་རིག་གཞུང་གཅེས་འཛིན་ཡོང་ཡ་ལ་ག་འདྲ་ཟེར་ནས་ཕན་ཐོགས་གི་འདུག་གཞོན་སྐྱེས་དེ་ཚོ་ལ་ག་འདྲ་ཟེར་ནས་སེམས་ཤུགས་སྤར་ཡ་ཟེར་ན་རེད་ཨ་ནི་མི་འཛོམས་འཛོམས་དང་ཆིག་སྒྲིལ་དང་ཅིག་དངོས་སུ་བོད་གི་གཞུང་ནས་ཅིག་བྱས་ཡོད་འདུག་ག་རེ་ག་རེ་ལ་ཁ་ཡོད་ལག་ཡོད་གི་ཕན་པ་འདྲ་བོ་ཅིག་འདུག།
ལགས་འོང་ད་ལྟ་བོད་ནང་ལོགས་ལ་ག་ཚོད་ཀྱི་དཀའ་ངལ་འཕྲད་ཀྱི་ཡོད་མེད་ང་ཚོ་གསལ་པོ་ཅིག་ནི་ཧ་གོ་གོ་དེང་སང་དྲ་རྒྱ་ཀྱི་བརྒྱུད་ནས་ཨ་ནི། བོད་ནང་ལ་སྤྱི་བཏང་ནི་འཐབ་རྩོད་པ་དེ་འདྲ་མང་པོ་ཅིག་ཡོད་རེད་ཨ་ཚོགས་པ་ཆེན་པོ་དེ་འདྲས་ཀྱིས་ཨ་ནི་ང་ཚོ་བོད་ནང་ལོགས་ལ་ག་ཚོད་དཀའ་ངལ་འཕྲད་ཀྱི་ཡོད་མེད་མཐོང་གི་ཡོད་རེད་ཡིན་ན་ཡང་ད་ལྟ་ལོ་ཆུང་ཆུང་དེ་ཚོ་དམིགས་བསལ་གྱི་ད་དེ་འདྲས་ཆབ་སྲིད་དང་དེ་འདྲས་ཀྱི་དོ་སྣང་མ་སླེབས་སྔོན་མ་ལ་སོ་སོ་གྱི་བོད་པའི་ངོ་བོ་དེ་ཅིག་ངོ་ཤེས་ཡས་དེ་ངས་གལ་ཆེན་པོ་མཐོང་གི་འདུག་དེ་ནི་ང་རང་ག་རེ་དོ་སྣང་བྱུང་ཟེར་ན། བཙན་བྱོལ་ལ་ད་ལོ་ཆུང་ཆུང་འདི་ཚོ་སྤུ་གུ་ཆུང་ཆུང་འདི་ཚོ་མང་ཆེ་བ་གཟའ་ཉི་མ་ལ་ཟློས་གར་ལ་བསྐྱོད་རོགས། ལོ་ཆུང་ཆུང་ལོ་བཞི་ལྔ་དྲུག་དང་བརྒྱད་བར་ལོ་འདི་ཚོ་མང་ཆེ། བོད་སྐད་ཏིས་གཅིག་གོ་གི་ཡོད་ན་མ་གཏོགས་བཤད་ཡ་དེ་དཔེ་ཁག་པོ་འདྲ་བོ་ཅིག་མཐོང་གི་འདུག་རོགས། དེ་ནི་ཕ་མ་གིས་ད་ཨུ་ཚུགས་འདྲ་བོ་བརྒྱབ་གཟའ་ཉི་མ་འཛིན་གྲྭ་ལ་བཏང་བོད་ཡིག་སྦྱང་ག་བཏང་ནང་ཆོས་འཛིན་གྲྭ་ལ་བཏང་དེ་འདྲའི་བྱེད་དུས་ལ། སྤྱིར་བཏང་ནི། བོད་པ་གཅིག་པོ་མེན་པ་ད་མི་གི་བསམ་བློ་དང་མི་གི་སེམས་པ་འདི་ཁོ་རང། ཅིག་ཨུ་ཚུགས་འདྲ་བོ་ཅིག་རྒྱག་ན། དཀའ་ལས་ཁག་རུ་འདྲ་བོ་ཆགས་ཀྱི་འདུག་ཨ་སྤུ་གུ་འདི་ཚོ་ཡིས་འདི་རྣམས་ལ་འཛུལ་ཞུགས་བྱེད་ཡས་མ་འཕྲོ། ཡིན་ན་ཡང་ངས་ག་རེ་ཅིག་མཐོང་སོང་ཟེར་ན་ད་ལྟ་སྒོར་གཞས་ཀྱི་བརྒྱུད་ནས། ང་ཚོ་མང་པོ་ཅིག། ཕ་མ་དེ་འདྲས་ཀྱིས་ལབ་མི་རྒན་པ་འདི་གིས་ལབ་ན་སྤུ་གུ་ཆུང་ཆུང་དེ་ཚོ་ཨམ་ཅོག་ཉན་ཡ་དཀའ་ལས་ཁག་རུ་འགྲོ་རྒྱུ་ནང་བཞིན་ཡིན་ན་ཡང། ང་རང་གཅིག་པ་ཡིན་ཆུང་ཆུང་སྐབས། ཏིས་ཅིག་སོ་སོ་ལས་ཏིས་ལོ་ཆེ། ཨ་ཅག་རྒན་པ་དང་ཅོ་ཅོ་རྒན་པ་འདི་གྱིས་ཁྲིད་པ་ཡིན་ན་ཡང་ལམ་སང་དེ་ལ་ཏིས་ཅིག་དབྱིངས་དང་དོ་སྣང་མ་འདྲ་བ་འདྲ་བོ་ཅིག་སླེབས་ཀྱི་འདུག་ཨ། དེ་ཡིན་ཙང་ངེད་ཀྱི་བསམ་བློ་ད་ལྟ། སྒོར་གཞས་ཀྱི་དངོས་གནས་ད་ང་ཚོ་བོད་པའི་གྱི་སྤུ་གུ་འདི་ཚོ་ལ། ད་གོམ་པ་དང་པོ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། ངོ་བོ་དང་ཨ་ནི་མ་འོངས་པ་ངོ་བོ་གྱི་བརྒྱུད་ནས། བོད་པའི་གྱི་འཐབ་རྩོད་དང་བོད་པའི་གྱི་རིག་གཞུང་དང་ཆོས་དང་འདི་ཚོ་ལ་དོ་སྣང་སླེབས་ཡ་གྱི་ངེད་ཀྱི་གོ་སྐབས་བཟང་པོ་ཅིག་མཐོང་གི་འདུག་ཨ་ནི། ཀྲོ་རོན་ཀྲོ་ལ་ད་ག་རང་རེད་ད་ལོ་ཆུང་ཆུང་བུ་མོ་ཆུང་ཆུང་བུ་ཆུང་ཆུང་མང་པོ་ཅིག་སྔོན་མ་དེ་འདྲ་བོད་པའི་སྤྱི་ཚོགས་ནང་ལ་ཞེ་དྲག་སླེབས་མཁན་མ་མཐོང་བ་དེ་ཚོ། ཅིག། སྒོར་གཞས་གཅིག་པོ་མེན་པ་བྱེད་ཁོང་ཚོ་ད་སྐད་འབོད་དེ་འདྲ་ཡོད་དུས་ལ་ཁོང་ཚོ་སླེབས་ཡོང་གི་འདུག་ག། སྔོན་མ། གསུམ་བཅུའི་དུས་དྲན་ཡིན་ན་རེད་སྤུ་གུ་ལོ་ཆུང་ཆུང་འདི་ཚོ་ནམ་རྒྱུན། སོ་སོ་ཞེ་དྲག་ཅིག་འདི་ལ་དོ་སྣང་མེད་དེ་འདྲས་མགོ་མ་ཚོད་དེ་འདྲས་མང་པོ་ཅིག་ད་འདི་ལ་དོ་སྣང་དམིགས་བསལ་གྱི་འདྲ་བོ་སླེབས་ཀྱི་ཡོད་ནང་བཞིན་ལགས་སོ་ལགས་སོ། ད་ལྟ་རྗེས་སུ་ཆུ་ཁའི་གསུངས་པ་ནང་བཞིན་གཅིག་རེད་སྒོར་གཞས་ཀྱི་བརྒྱུད་བྱས་ནས་ཨ་ནི་གཞོན་སྐྱེས་དེ་ཚོ་མང་པོ་ལ་ཅིག་གོ་སྐབས་མང་པོ་ཡང་ཅིག་སྒོ་ཕྱེ་འགྲོ་ཡ་གི་དེ་ག་འདྲི་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་ད་དང་བཞག་མང་པོ་ཅིག་ཞུ་ཡ་ལ་སྒོར་གཞས་ནང་འཁྲབ་པ་གི་དེ་འདྲི་ཡུན་ཡོད་པ་ནང་བཞིན་གཅིག་བོད་པ་ཚོ་གི་ཡང་ཅིག་སྐད་དང་རིག་གཞུང་དེ་ཚོ་ལ་དེ་འདྲ་ཅིག་བྱུང་པ་ཡིན་ན

ཆས་གོས་ཀྱི་དང་པོ་བོད་ཀྱི་ཆས་གོས་ཀྱི་ཐོག་ལ་དོ་སྣང་ཡེ་ལེ་ཡ་བྱས་ནས་ཆས་གོས་དང་འབྲེལ་བ་ཡོད་འཇོག་གི་ཐོག་ནས་ནི། ཅིག་གཞས་དང་ཞབས་བྲོ་ནི་གཞས་ཚིག་ནི། བོད་ནང་ལ་ཡང་ནི་བོད་ཆོལ་ཁ་གསུམ་ལ་ཡང་ནི་ཅིག་བོད་བོད་གླུ་གར་གྱི་རྒྱ་མཚོ་ཡིན་ཟེར་བ་ནང་བཞིན་གྱི་ཅིག་ས་ཆ་གཅིག་གཉིས་གཅིག་གི་གླུ་ལེན་སྟངས་དང་གཞས་འཁྲབ་སྟངས་མ་ཡིན་པར་ནི་བོད་ཆོལ་ཁ་གསུམ་ལ་ཡང་ནི་ཅིག་ས་གནས་མ་འདྲ་བ་ལ་འཁྲབ་སྟངས་མ་འདྲ་བ་ཡོད་པ་དང་འཁྲབ་སྟངས་མ་འདྲ་བ་དེ་ལ་ལུས་ཟུངས་མ་འདྲ་བ་ཡོད་པ་དེ་ཚོ་ཚང་མ་ནི། ཅིག་དབྱིན་སྐད་ཤོད་ན expose ཟེར་བ་དང་དེ་འདྲའི།

བོད་ནས་གདངས་དེ་ས་ཆ་ཁུག་ཀྱོག་ཅིག་གི་གཞས་གདངས་དེ་ཅིག་ཏུ་ལད་ཟློས་ཅིག་བཏང་དགོས་རེད་ད་གཞས་ཚིག་ག་རེ་ཡིན་དུ་གདངས་དེ་ག་ཧ་གོ་དགོས་མ་རེད་ཡིན་ཡ་ཁོ་ཚོ་དེ་འདྲས་ཀྱི་བཏང་ཡ་གྱི་དེ་འདྲས་དབྱིངས་ཅིག་སླེབས་ཚར་རེད། དེ་གི་གོ་སྐབས་བཟང་པོ་ཅིག་ག་རེ་ལབ་ན་ང་ཚོ་འདི་ནས་ཡ་ནུས་ཤུགས་བྱས་ནས་ཕྲུ་གུ་ལྔ་དྲུག་ཁ་ཤས་ཀྱིས་བོད་ཁུག་ཀྱོག་ཅིག་ལ་བཏང་ནས་བོད་ཀྱི་སྐད་རྒྱག་བྱེད་དང་བོད་ཀྱི་སོ་སོའི་ཡུལ་སྲོལ་གོམས་གཤིས་ཀྱི་སྐད་རྒྱག་སྟངས་མ་འདྲ་བ་དེ་ལས་བཏང་དགོས་ཀྱི་ཡོད་མ་རེད་ས་གནས་འདི་ག་ད་རང་སྒོར་གཞས་དེ་གི་བརྒྱུད་ནས། ས་ཆ་ཁུག་ཀྱོག་རེ་རེ་གི་གཞས་གཏོང་སྟངས་གཞས་གཏོང་ཡ་ག་སོགས་བོད་ནང་ལ་ཡང་སྐད་ཆ་བཤད་སྟངས་ཡང་ང་ཚོ་གཅིག་མ་རེད་བ་བོད་ནང་ལ་སྐད་བཤད་སྟངས་ཀྱི་སོ་སོ་ཡུལ་སྐད་མ་འདྲ་མ་འདྲ་བ་དུ་བཤད་སྟངས་མ་འདྲ་བ་ཞིག་ཡོད་ར་བོད་སྐད་ཡིན་ན་བཤད་སྟངས་མ་འདྲ་བ་ཡོད་ར་དེ་ཚོ་ལ་ཡང་ནི་གོ་སྐབས་ཉན་ཡ་གི་གོ་སྐབས་ད་ག་ནང་བཞིན་གི་བོད་ཀྱི་བོད་ཀྱི་སྐད་ཆ་བཤད་ཡ་ག་སོགས་ཐ་སྙད་དེ་ཚོ་བེད་སྤྱོད་གཏོང་སྟངས། བོད་ནང་ཆོལ་ཁ་གསུམ་ལ་ཡང་ཅིག་གཞས་གཏོང་སྟངས་གི་ལ་གདངས་སྟངས་དག་མ་འདྲ་མ་འདྲ་ཡོང་གི་བ་ར་ཁམས་གཞུང་ནས་ཡིན་ན་ཨ་མདོ་གཞུང་ནས་ཡིན་ན་དབུས་གཞུང་ནས་ཡིན་ན་ཁ་གཅིག་མ་རེད་བ་དེ་འདྲའི་སོང་ཙང་དེ་འདྲའི་གི་ཐོག་ལ་གོ་སྐབས་ཉན་ཡ་གི་གོ་སྐབས་ད་བཟང་ཤོས་ནང་བཟང་ཤོས་ཅིག་དེ་དེ་འདྲའི་ད་གཞས་དང་ཞབས་བྲོ་ཡི་ཐོག་ནས་ནི་ན་གཞོན་དེ་དབྱིངས་ལ་བཅུག་ཡ་ར་དབྱིངས་ལ་བཅུག་ནས་ནི་དེ་དེ་འདྲའི་གེ་གེ་ཁྱེད་དང་ད་རེ་ད་གང་ན་ཅིག་ཆས་གོས་ད་ཆས་གོས་གྱོན་ཡ་ལ་དེ་ཁྱེད་དང་གི་རེ་ཞུ་ང་ཡ་དེ་ཡང་ཁྱེད་དེ་རྩ་བ་ཅི་རེ་ཡིན་ནི་ཡ་ད་ཆས་གོས་ལ་ཆས་གོས་མ་འདྲ་བ་གྱོན་ཡིན་ག་ས་ལ་ཆས་གོས་དེ་འདྲའི་བས་གན་བོད་གི་ཅིག་ཐུན་མོང་མ་ཡིན་གི་འབྲོག་པ་ལ་སོགས་པའི་གན་རྒྱན་ཆ་ལ་སོགས་པ་དེ་འདྲའི་གེ་བེད་སྤྱོད་གཏོང་ཡ་འགོ་བཙུགས་ཡོད་ག་ས་དེ་ཚོ་ལ་ཐ་སྙད་ཡོད་ར་བ་དེ་ཚོ་ལ་ཐ་སྙད་ཡོད་རེ་དེ་ཚོ་ལ་མིང་ཡོད་ར་བ།

རྒྱལ་ཁབ་ཅིག་དང་སོ་སོ་གི་རིག་གཞུང་ཅིག་སྐྱོབ་དགོས་ན་ཨ་ནི་ཐབས་ལམ་འདྲ་མ་འདྲ་སྟོན་དགོས་རེད་དྲན་གི་འདུག་རེད་བ། ང་ཚོ་ཨ་ནི་ག་རེ་ཟེར་ན་ཅིག་དགེ་དགེ་གི་ཨ་ནི་ག་རེ་ཟེར་ན་ཕར་ཁོང་པ་ཅིག་ནུ་ཡག་ཅུག་ནི་གི་ཅིག་བསླབ་པ་མ་ཚད་པ་བྱས་ཨ་ནི་ཐབས་ལམ་མང་པོ་ཅིག་སྒོ་ནས་གི་ཨ་ནི་ག་རེ་ཟེར་ན་སློབ་སྦྱོང་ཅིག་སྟེར་ཡ་ཡོད་རེད་ཟེར་གི་འདུག་ད་ལྟ་ང་ཚོ་ཨ་ནི་ག་རེ་ཟེར་ན་བོད་པ་དང་གཉའ་ཁྲ་པའི་སྒང་ལ་ཨ་ནི་ད་ལྟ་གི་ཨ་ནི་ག་རེ་ཟེར་ན་དགེ་གཉིས་སྣོག་པ་ཅིག་གི་ཕྱི་རྒྱལ་ལ་ཨ་ནི་བསླབ་དགོས་ན། ཁོ་འཇམ་པོ་དང་ཕྲུ་གུ་ལ་ནི་ག་རེ་ཟེར་ན་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བཏོན་ནས་ཁོ་ལ་གཅིག་བསམ་པ་གུ་ཡངས་པོ་སྒོ་ནས་ཨ་ནི་ག་རེ་ཟེར་བསླབ་ཡ་མི་སྲིད་ད་ང་ཚོ་བོད་པའི་གོམས་གཤིས་ནང་ལོགས་ལ་གདོང་རྒྱ་ཨ་ནི་གཤེ་གཤེ་བཏང་དཔེ་དེ་འདི་འདྲས་བྱས་བྱས་ཤི་པོ་བྱས་ཡ་ཅོ་ཕྱི་རྒྱལ་དེ་འདྲས་བྱས་ས་མི་འདུག་དེ་འདྲས་ཡིན་ཙང་ཨ་ནི་ཕྲུ་གུ་དེ་རྒྱལ་ཞེན་ཤ་ཀྲོང་འདི་འདྲས་སྒོ་ནས་ཨ་ནི་ཐབས་ལམ་འདི་འདྲས་ཀྱི་བྱས་པ་ཡིན་ན

སྤྱི་བཏང་ནི་ད་ང་ཚོ་གི་བོད་པའི་ངོ་བོ་ལ་ཐོག་ལ་ད་ད་ལྟ། རྣམ་པ་གཉིས་ཀ་གི་མང་པོ་ཞིག་གསུང་གནང་ཟེར་བ། ང་ཚོ་བོད་ནང་ལོགས་ལ་ད་ཆོལ་ཁ་གསུམ་གྱི་ནང་ལོགས་ལ་ད་ཁམས་ཀྱི་ནང་ལོགས་དཔེར་ཆ་བཞག་ན་ཁམས་ནང་ལོགས་ལ་ཕ་ཡུལ་ས་ཆ་རེ་རེ་ས་གནས་ས་ཆ་རེ་རེ་རེ་རེ་ལ་ཡང། རྒྱན་ཆ་བུ་མོ་གི་རྒྱན་ཆ་བཏགས་སྟངས་འདི་ཚོ་ཡིན་ན་རེད་ཕྱུ་པ་གི་གྱོན་སྟངས་འདི་ཚོ་ཡིན་ན་རེད་དཔེ་མ་འདྲ་བ་འདི་འདྲ་མང་པོ་ཡོད་ཙང། ད་སྒོར་གཞས་ཀྱི་རྒྱུད་ནས་ད་འདི་ལ་ཡང་དམིགས་བསལ་གྱི་དོ་སྣང་འདྲ་བོ་ཅིག་སླེབས་འདི་ཞག་ཨ་ནི་སྤྱི་བཏང་ནི་ང་རང། འདི་ལ་ད་ཉམས་མྱོང་འདྲ་བོ་ག་རེ་ཅིག་ཡིན་ལབ་ན་ངེད་ཀྱིས་འདི་དོ་སྣང་བྱུང་ཟེར་བ།

སྤྱི་བཏང་ནི་མི་མང་ཆེ། ད་པ་སངས་ལ་རྔམ་སྡོད་ཀྱི་རེད་གཟའ་མཇུག་སླེབས་ཀྱི་རེད་ལབ་ནས། ནས Toronto ལ་སྒོར་གཞས་ལ་དགའ་བོ་ཡོད་མཁན་ཚོ་མང་ཆེ་གཟའ་མིག་དམར་ལ་དགོང་དག་ལ་ད། ད་སང་ཉིན་གཟའ་ལྷག་པ་རེད་ལབ་ནས་རྔམ་ཡག་གི། ལུགས་སྲོལ་དེ་འདྲ་འདྲ་བོ་ཅིག་གོ་ས་ནི་བུ་མོ་ཆུང་ཆུང་དང། ངའི་ན་གཞོན་མང་པོ་ཅིག་དུག་ལོག་མཉམ་དུ། དུག་ལོག་ཆག་གོ་ཡན་དང་སྒྲིག་ཆས་ནང་བཞིན་བྱས་ནས་སྒྲིག་ཡ་ཅིག་ཡོད་ར་བ། བོ་བོ་དེ་འདྲ་ཡིན་འདུག་ག་ལ་ད། སྒོར་གཞས་ཀི་རྒྱུད་ནས་ང་ཚོ་གི་ད། གཞས་དང་ཞབས་བྲོ་དེ་འདྲ་གཅིག་པོ་མིན་པ་བྱས། གཅིག། བོད་ཆས་དང་དུག་ལོག་གོན་སྟངས་དང་འདི་ལ་དམིགས་བསལ་གྱི་དབྱིངས་དང་ཨ་ནི། ད་འདི་ལ་དཔའ་བའི་ཨ་ནི། ཚོང་པ་དེ་ཚོ་ཨ་ནི་ང། ཅུང་ཟད་ན་བོད་ནང་ལོགས་ནས་བོད་པ་གི་ཕྱུ་པ་བཙན་བསྐྱོད་དང་ཁམས་ཆས་དང་དེ་འདྲའི་མངག་ཡ་གི་དོ་སྣང་དང་དབྱིངས་འགྲོ་ཤུགས་ཆེན་པོ་བྱེད་དགོས་ཞེས།

ད་དབྱིན་སྐད་ཞུས་ན stress རེད་རོ་མང་ཆེ་ཤོས་ལ་ཡོད་བསྡད་པ་རོ་ཤ་སྟག་རེད་རོ་དེ་ཡིན་དུས་ལ་ཡ། ནི་སྒོར་གཞས་རྒྱུད་ནས་ད་གཅིག་ཏུ་ཆུད་དུ་རེ་བྱུང་སྐད་ཡུད་སྐད་ཆ་རེད་ད་གཉིས་ནས་སོ་སོ་ལུས་རྩལ་གི་ཆ་ནས་བཤད་པ་ཡིན་ན་ནི་ཅི། དེ་གི་ཡ་ནི་ཅིག་དབྱིན་སྐད་ཞུས་ན mental mental health ལགས་དང་སོ་སོ་སེམས་ཁམས་གི་འཕྲོད་བསྟེན་དང་ཨ་ནི་ལྷག་པར་དུ་ལུས་ཀྱི་འཕྲོད་བསྟེན་དེ་ཚོ་གི་ཐད་ལ་དཔེ་མ་སྲིད་པ། མི་ཚང་མ་ད་ཅི་མི་ད་རྒན་པ་གཞོན་པ། འབྲིང་ལ་ཚང་མ་ལ་ཡང་ནི་དེའི་ཅིག་གོ་སྐབས་གཅིག་རེ་རེད། ང་རང་ཆ་མཚོན་ནས་ཡིན་ན་ད་དྲང་པོ་ཞུས་ཡིན་ན་ལས་ཀ་འདྲ་བོ་ཞིག་བདུན་ཕྲག་གཅིག་གི་ནང་ལ་ཉི་མ་བདུན་ནི་ལས་ཀ་ནི་ཉི་མ་གཅིག་གུང་སེང་ཡས་ན་ང་གུང་སེང་ལེན་ཡ་དེ་ངེད་གཟའ་ལྷག་པ་ལ་གུང་སེང་དེ་སྤྲེའུ་གཅིག་ལ་ནི་དོན་དེ་ལེན་གི་ཡོད་དེ་འདྲའི་བྱེད་དུས་ཡ། ལུས་རྩལ་གཅིག་སོ་སོ་གི་ལུས་རྩལ་རྩེ་ཡ་གི་དེ་ནི་དབྱིན་སྐད་ཞུས་ན Gym ཟེར་གྲ་དེ་འདྲའི་ལ་འགྲོ་མ་དགོས་ཡ་བྱས་ནས་ཅིག་སྒོར་གཞས་འཁྲབ་ག་ཞིག་འགྲོ་བཞག་པ་ཡིན་ན་ནི་དེ་མཉམ་དུ་ལ་ཡང་ནི་ཞིག་ག་རེ་ཟེར་དགོས་རེད་སོ་སོ་གི། བོད་རིགས་སྤུན་ཟླ་དེ་ཚོ་ལ་ཡང་ཐུག་ཡག་གི་གོ་སྐབས་ཅིག་རག་ཡོང་གི་འདུག་བོད་རིགས་སྤུན་ཟླ་དེ་ཚོ་མཉམ་འཛོམས་བྱེད་ཡག་དང་མཐུན་སྒྲིལ་བྱེད་ཡག་གི་གོ་སྐབས་ཅིག་ཡོང་གི་འདུག་གཉིས་པ་དེ་ལ་ལུས་རྩལ་གྱི་ཐོག་ལ་ཡང་ཅིག་དེ་འདྲས་ཀྱི་རྩེ་ཡག་གི་གོ་སྐབས་ཅིག་ཡོང་གི་འདུག་དེ་འདྲས་སོང་ཙང། དེ་གི་ནི་རྒྱུད་ནས་ཡང་ག་ལ་ཚོད་དཔར། ཅིག་སོ་སོ་གི་ད་དབྱིན་སྐད་ཞུས་ན་ད་ངེད་གཉིས་ནས་ཞུས་བ་ན་ཅིག mental health ཟེར་གི་འདུག་དེ་འདྲས་ཀྱི་ཐོག་ལ་རྒྱུད་ཕན་ཡང་དེ་ཤུགས་ཆེན་པོ་ཞིག་ད་ཅིག་སྤྱི་བཏང་གི་ནུས་ཤུགས་སྤེལ་གྱི་ཐོག་ནས།

རེད་ལགས་རེད་ལགས་རེད་ལགས། ད་ལྟ་ང་ཚོ་ཅིག་ད་དེང་སང་ག་བ་ཡིན་ན་ཅིག་ཚོགས་པ་སྐྱིད་སྡུག་ཁག་ཟེར་ཡ་མི་འདུག་ང་རང་ཚོ་ད་འདི་བེ་རི་སྐྱིད་སྡུག་ཚོགས་པ་ཟེར་ཡ་མི་འདུག་འདི་རྒྱལ་ག་ནི་ག་ཟེར་ན་ག་དེ་ཡི་ནང་ལ་ནི་ག་ཟེར་ང་ཚོ་ག་རེ་ཡོད་ན་མཛད་སྒོ་ཚད་ཚད་རེ་འདི་ནང་ལོགས་སྒོར་གཞས་ཡོད་ལབ་ནས་གི་ད་སྒོར་གཞས་འདི་ཧ་ཅང་གི་དགའ་བསུ་ཆེན་པོ་བྱ་ཀྱི་མི་མང་པོ་འདུ་འཛོམས

འདི་འདྲའི་ས་ར་ནི་སེམས་པ་དེ་ནི་ག་ཚད་ནས་ཁུ་བེད་དུ་གུ་ཡངས་པོ་ཆགས་འགྲོ་གི་འདུག་འདི་འདྲའི་ས་གཞི་རྩའི་ངེས་ཀྱི་འདི་འདི་ལ་ཅིག་ང་འོ་ཅིག་བཤད་འདྲ་ལ་བ་འདྲེ་འདི་འདི་རེད་མང་པོ་གི་ལོག་གི་དོན་ནི་དེ་ཚོ་ལོག་ཡག་ཅིག་གི་ཚེ་ང་ཚོ་གི་གཞས་ཀྱི་དེ་དེ་བྱས་དེ་ལྟ་ཅི་བགྱིས་མི་འདྲ་འདི་འདྲའི་འགྲོ་དེ་ནི་ཆོ་མི་འདུག་དེ་དེ་ལས་གཞས་བྲོ་ཤར་ནི་བེད་ཚེ་དཀའ་ལས་དཀའ་སེ་ཚེ་ཁ་དེ་ནང་ལ་དཀའ་ལས་ཁག་དགོས་ཧ་གོ་བ་འདི་རྔུལ་ནག་གོ་རུ་བེད་ཞིབ་ཅིག་རྒྱབ་ཡོང་གི་འདུག་འདི་བྱས་ནི་ག་ནི་ག་ཚད་ནས་གཞས་བྲོ་ས་ཅིག་ཀུ་བྱས་ནི་ག་ཚད་ནས།

དེ་ཡང་ཁྱེད་ད་ནི་གཟའ་ཉི་མ་གི་འཛིན་གྲྭ་ལ་ད་ང་བོད་སྐད་གཟའ་ཉི་མ་ལ་བསླབ་གི་ཡོད་ཨ་ནི་ད་ལྟ་དཔའ་བོ་ཚེ་དབང་ལགས་ཨ་བོད་སྐད་བསླབ་དགོས་རེད། དེ་ནི་དེ་ནི་ནི་ཏི་གཞས་གསར་པ་ནི་སྦྱང་ཡ་ཡོད་ན་མ་གཏོགས་མང་པོ་ཅིག་ཁྱེད་ད་ནི་ནང་ལ་ད། སོ་སོ་དེ་ག་ཟིག་གི་དབྱིངས་དང་དོ་སྣང་ཡོད་འདུག་ག་ལ། ཨ་ང་ཚོ་གི་ད་ལྟ་སྐད་འཕྲིན་ཚོགས་པ་ཆུང་ཆུང་ཅིག་ཡོད་རེད་ད་ཆུང་ཆུང་མ་རེད་ད་ད་མི་བརྒྱ་ལྷག་ཟིག་ཡོད་རེད་ར་དེ་ནང་ལ་གཞས་གསར་པ་དེ་ནི་ད་སུ་ཡིན་ནའི་དེ་གི་ད་ད་ང་ཚོ་སྒོར་གཞས་ར་བ་གི་ཚོགས་མི་སུ་ཡིན་ནའི་དེ་ནང་ལ་གཞས་གསར་པ་དེ་འདེད་འདུག་ན། དེ་ནང་ལ་བཏང། དེ་ནི། སོ་སོ་སོ་ནང་ལ་སྒེར་གྱི་སྦྱོང་བརྡར་བྱེད། དེ་ནི་གཟའ་ལྷག་པ་ལ་འཛོམས་འདུག་ག་ལ། ཁ་ཤས་ཤིག་གིས་ད་ཡག་པོ་ཤེས་མཁན་འདུག་ཁོང་ཚོར་ལ་མིག་དཔེ་བལྟ་ས་འདྲ་བོ་ཆགས། ཨ་ནི་ང་ཚོ་ད་སྒོར་གཞས་འཁྲབ་འདུག་ག་ལ་ཚང་མ་ཁ་ཚུར་མིག་མཐོང་སྐོར། དེ་ནི་ཉམས་ཆག་ནགས་དང་མཉམ་དུ་འཁྲབ་ཡག་གི་ནུས་པ་ནི་མ་གཏོགས། འདི་དག་ནི་དེ་ལ་དཔེ་ཆ་བཞག་ན་རྡ་རམ་ས་ལ་དང་རྒྱ་གར་གྱི་ས་ཆ་ཁ་ཤས་ཤིག་ལ་ཡང་ཁོང་ཚོ་འཛིན་གྲྭ་འདི་ཡོད་པ་ལ།

ད་དེ་ཡི་ལོ་རྒྱུས་ནང་ལོགས་ལ་བཟང་ཕྱོགས་ཀྱི་ད་ལྟའི་གི་གནས་སྟངས་ཅི་ག་རེ་ལ་ཞུ་བའི་ནང་ད་ངོ་མའི་ཆ་འབྲེལ་བའི་ནང་ང་ཚོ་གི་བཙན་བྱོལ་སྤྱི་ཚོགས་ནང་ལ་བོད་ལབ་ཡ་དེ་དང་བོད་པའི་རིག་གཞུང་ལབ་ཡ་དེ་མ་དབྱིན་སྐད་ཞུ་ན present ཟེར་ན་མ་སྟོན་ཡ་འདྲ་བོ་དེ་གཉིས་ཀྱི་ད་ད་ལྟ་བ་དེ་བོད་མདོ་དབུས་ཁམས་གསུམ་ལ་ཡོད་པའི་གི་ཨ་ནི་ཡུལ་སྲོལ་གོམས་གཤིས་ས་ཆ་མ་འདྲ་བ་ལ་རིག་གནས་མ་འདྲ་བ་དང་འཁྲབ་སྟངས་མ་འདྲ་བ་ཡོད་པ་ཚང་མ་ང་ཚོ་བཙན་བྱོལ་ནང་ལ་བསྟན་ཐུབ་མེད་བ་སོང་ཙང་ད་ད་ལྟའི་ཆ་ལ་གོ་སྐབས་ཡ་ཨ་ཟེར་ན་འདྲ་ལང་ཤུ་ཡ་བའི་ཆ་ནི་ག་རེ་ལབ་ན་ད་ས་བོད་མདོ་དབུས་ཁམས་གསུམ་ལ་ཡ་ཨ་ནི་རིག་གཞུང་མ་འདྲ་བ་དང་ས་གནས་མ་འདྲ་བ་ལ་འཁྲབ་སྟངས་མ་འདྲ་བ་དང་སྐད་ཆ་སྐད་འདྲེས་ན་སྐད་བཤད་སྟངས་མ་འདྲ་བ་གཞས་བཏང་སྟངས་མ་འདྲ་བ་གཞས་ཚིག་བཏང་སྟངས་མ་འདྲ་བ་གདངས་བཏང་སྟངས་མ་འདྲ་བ་ལག་པ་གཡུག་སྟངས་མ་འདྲ་བ་རང་འཁྲབ་སྲོལ་མ་འདྲ་མ་འདྲ་བ་ཡོད་པ་དེ་ད་བཙན་བྱོལ་ནང་ལ་སླེབས་པའི་སྐབས་སུ་ལ་ད་མང་པོ་ཐིག་གི་ཐིག་གི་ད་མདའ་སུའི་ཟེར་ན་འདྲ་ཐིག་དྲི་བ་ག་བ་ལས་ཡོད་ན་ན་ད་ངོ་མ་གི་བོད་ལབ་ཡ་དེ་འདི་རེད་བོད་བོད་ཀྱི་རིག་གཞུང་ལབ་ན་འདི་རེད་ལབ་ཡ་དེ་སོ་ན་སྟངས་འདི་ནི་འདུ་འཛོམས་ལ་ཡ་ད།

འཁྲབ་སྲོལ་མ་འདྲ་བ་འདུ་བ་ལ་སྦྱོང་ཡག་གི་གོ་སྐབས་ཅིག་རེད་བསམ་གྱི་འདུག་ལགས། ལགས་སོ་ཐུགས་རྗེ་ཆེ། དེ་རིང་ང་ཚོས་སྒོར་གཞས་ཀྱི་ད་རུང་ནི་སྐོར་ལ་གླེང་བ་ཡིན་ཨེ་དགེ་སྐྱོན་དང་འབྲེལ་བའི་སྐོར་ལ་ཨ་ནི་ད་ལྟ་ཊོ་རོན་ཊོ་སྒོར་གཞས་སྣེ་ཁྲིད་པ་ཚེ་དབང་དོན་འགྲུབ་ལགས་དང་ཨ་ནི་བསོད་ནམས་ཆོས་སྐྱིད་ལགས་ད་འཕྲིན་ལས་ལགས་ཁྱེད་རྣམ་པ་གསུམ་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ། ལགས་སོ་ཐུགས་རྗེ་ཆེ་གནང། ལགས་སོ་ཐུགས་རྗེ་ཆེ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོས་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གཡུ་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམས་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།